ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་ཉི་ཤུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་པའི་མ་འོངས་མདུན་ལམ་སྐོར་གྲོས་བསྡུར་གྱི་ལྷན་ཚོགས་ལ་མཉམ་ཞུགས་པ་ཚོར ྋགོང་ས་མཆོག་གིས། སྐུའི་ཡང་སྲིད་དང་འབྲེལ་བའི་ཐོག་སེམས་ཁྲལ་མི་དགོས་པར། རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པའི་བཀའ་སློབ་སྩལ་གནང་མཛད་ཡོད་པའི་སྐོར། དེ་རིང་གི་རྒྱལ་སྤྱིའི་གསར་འགྱུར་ཁག་ཅིག། རྒྱ་ནག་གཞུང་གིས་བོད་སྐོར་གྱི་རྒྱབ་ཤ་དཀར་པོའི་དེབ་ནང། རྣམ་ཀུན་དང་མི་འདྲ་བ་ཞིག་སྟེ། བོད་ཅེས་པའི་ཐ་སྙད་བཙན་ཐབས་ཀྱིས་བསྒྱུར་ཏེ། བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལྷན་ཁང་གི་ས་གནས་འགོ་འཛིན་རྣམ་པའི་ཚོགས་ཆེན་གྱི་མཐའ་མཇུག་ཏུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཚན་སྨད་ཟུར་ཟ་བྱེད་མཁན་ཚོར་བོད་མིའི་སྒྲིག་འཛུགས་ཀྱི་དབུས་ས་གཉིས་ནས་ཁ་གཏད་གདོང་ལེན་ནན་པོ་བྱ་རྒྱུ་སོགས་ཀྱི་གྲོས་ཆོད་དེ་དོན་ཚན་བཅུ་བཞག་གནང་ཡོད་པ་སོགས་ཀྱི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགོངས་པ་བཞིན་སྙིང་རྗེའི་བློ་ཡི་སྟེང་ནས་བྱམས་བརྩེ་གོང་འཕེལ་གཏོང་རྒྱུ་དང། ཆོས་ལུགས་དང་མ་འབྲེལ་བའི་ཡ་རབས་སྤྱོད་བཟང་གི་སློབ་གསོ་འདི་ད་ལྟའི་སྤྱི་ཚོགས་ལ་དགོས་མཁོ་ཧ་ཅང་གི་ཆེན་པོ་ཆགས་ཡོད་པས། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང། སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང་གིས། བགྲོ་གླེང་ཚོགས་འདུ་ཞིག་སྐོང་ཚོགས་གནང་ཡོད་པའི་སྐོར་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་པའི་མ་འོངས་མདུན་ལམ་སྐོར་གྲོས་བསྡུར་གྱི་ལྷན་ཚོགས་ལ་མཉམ་ཞུགས་པ་ཚོར། གོང་ས་མཆོག་གིས་སྐུའི་ཡང་སྲིད་དང་འབྲེལ་བའི་ཐོག་སེམས་ཁྲལ་མི་དགོས་པར་རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པའི་བཀའ་སློབ་སྩལ་གནང་མཛད་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་ལོ་བི་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། བཞུགས་སྒར་དུ་བོད་ཀྱི་མ་འོངས་མདུན་ལམ་གྱི་སྐོར་ལ་གཞོན་སྐྱེས་ཚོ་གི་གྲོས་བསྡུར་གྱི་ལྷན་ཚོགས་ཟིག་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ལྔ་ནས་བཅུ་གི་བར་གནང་ཡོད་པ་གི་ཐོག་འཛམ་གླིང་ཡུལ་གྲུ་ཁག་བདུན་ནས་བོད་མི་གཞོན་སྐྱེས་དགུ་བཅུ་ལྷག་ཆེད་བཅར་གནང་ཡོད་པ་ཚོར་སྤྱི་ཚེས་བཅུ་གི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་ནས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་མཇལ་ཁ་སྩལ་སྐབས། གཞོན་སྐྱེས་ཚོས་ཉི་མ་ལྔ་གི་རིང་གྲོས་བསྡུར་གྱི་སྙིང་བོ་དོན་ཚན་ཁག་བདུན་གཏན་འབེབས་བྱས་པ་སྙན་སྒྲོན་གནང་ཡོད་པ་མ་ཟད། དོན་ཚན་གཅིག་ནི་གོང་ས་སྐུ་འཕྲེང་བཅུ་བཞི་བ་ཆེན་པོ་མཆོག་གི་སྐུའི་ཡང་སྲིད་ངེས་པར་ཕེབས་དགོས་པ་འཁོད་ཡོད་པ་གི་ཐད། མགོན་པོ་གང་ཉིད་ཀྱིས་ཁོང་ད་དུང་ལོ་ཉི་ཤུ་ཙམ་གྱི་རིང་སྐུ་འཚོ་བཞུགས་གནང་རྒྱུ་དང། དེའི་རིང་རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པར་བརྟེན། ཁོང་གི་སྐུའི་ཡང་སྲིད་ཀྱི་ཐད་དུ་སེམས་ཁྲལ་གནང་མི་དགོས་པ་གི་བཀའ་ཕེབས་ཡོད་པ་གི་སྐོར་རེད། ལྷན་ཚོགས་གོ་སྒྲིག་གནང་མཁན་བཀྲ་ཤིས་ལམ་བཟང་ལགས་ནས་འབྲེལ་བརྗོད་གནང་གི་འདུག། ལགས་རེད་ད་རང་ཞོགས་པའི་སྐྱབས་རོམ་ཆེན་ལ་མཇལ་ཁ་བཅར་རྗེས་སྐྱབས་མགོན་རིན་པོ་ཆེ་ལ་ཡ་ང་ཚོ་གི་མི་སྒེར་གང་བྱུང་བ་དེ་གས་ཆ་ཚང་བྱས་ཡ་སྙན་སེང་ཞུས་ཡོད་རེད་སྐྱབས་མགོན་རིན་པོ་ཆེ་གིས་ག་རེ་གསུངས་སོང་ཞུས་ན་ད་སྐུའི་ཡང་སྲིད་དང་འབྲེལ་བའི་ཐོག་ལ་ཡ་སེམས་ཁྲལ་བྱེད་དགོས་མ་རེད་ང་གང་ལྟར་ལོ་ཉི་ཤུ་ཙམ་ཅིག་བསྡད་ཀྱི་རེད་སོང་ཙང་ལོ་ཉི་ཤུའི་རིང་ལ་ཡང་རྒྱ་ནག་ལ་འགྱུར་བ་ཅིག་འགྲོ་བསྡད་ཀྱི་རེད་སོང་ཙང་དེ་སེམས་ཁྲལ་བྱེད་དགོས་མ་རེད་བྱས་ནས་འདི་བཀའ་གནང་སོང། བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་དང་འབྲེལ་བ་གི་ལྷན་ཚོགས་ཐེངས་བཞི་པ་གི་སྟེང། དོན་ཚན་ཁག་བདུན་གཏན་འབེབས་ཡོངས་གྲགས་གནང་ཡོད་པ་གི་ནང། བོད་ནི་གནའ་སྔ་མོ་ནས་བཟུང་ཆོས་ལྡན་གྱི་ཞིང་ཁམས་ཞི་བདེའི་རྒྱལ་ཁབ་ཟིག་ཡིན་པ་དང། བཙན་བྱོལ་ནང་གོང་ས་མཆོག་གིས་དབུ་ཁྲིད་དེ་བོད་མི་ཚོས་རྒྱལ་སྤྱིའི་ཁྱོན་དུ་བོད་དོན་འཐབ་རྩོད་རྒྱུན་འཁྱོངས་བྱས་པ། རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་རིག་གཞུང་དང་བོད་མིའི་ངོ་བོ་རྩ་མེད་དུ་གཏོང་བཞིན་པ། གོང་ས་མཆོག་གི་ཡང་སྲིད་ངེས་པར་དུ་ཕེབས་དགོས་པ་དང། རྒྱལ་སྤྱི་དང་རྒྱ་དཀར་ནག་གི་གནས་བབ་འགྱུར་འགྲོས་ལ་ཞིབ་ཚགས་པོ་གི་དབྱེ་ཞིབ་དང། རྒྱ་དམར་གྱི་བཙན་དབང་འོག་ཡོད་པ་གི་ཤར་ཏུར་ཀི་སི་ཐན་དང་ལྷོ་སོག་པོ། ཧོང་ཀོང་དང་ཐེ་ཝན་སོགས་དང་ལྷན་ནུས་བ་མཉམ་སྤུངས་ཀྱིས་རང་དབང་འཐབ་རྩོད་གནང་རྒྱུ་འཁོད་ཡོད་པ་མ་ཟད། བོད་མི་ཚོའི་བར་མི་འདྲ་བ་ཇི་ཙམ་ཡོད་མིན་ལ་མ་ལྟོས་པར། ཚང་མའི་དམིགས་ཡུལ་དེ་བོད་ཀྱི་བདེ་སྐྱིད་དང་རང་དབང་ཡིན་པས། ཚང་མ་འཆམ་མཐུན་གྱིས་གནས་རྒྱུ་ཡིན་པར་དམ་བཅའ་བཞག་སྟེ། བོད་ཕྱི་ནང་གཉིས་ཀ་དེ་ལྟར་ཡོང་རྒྱུའི་རེ་སྐུལ་གནང་ཡོད་པ་ཡང་བཀྲ་ཤིས་ལམ་བཟང་ལགས་ནས་འབྲེལ་བརྗོད་གནང་གི་འདུག།
ང་ཚོ་ཚང་མ་བོད་པ་ཡིན་པ་ང་ཚོ་ཚང་མའི་དམིགས་ཡུལ་འདི་བོད་པའི་བདེ་སྐྱིད་དང་རང་དབང་ཡིན་པ་འདི་ལ་ཡང་གཞི་བཞག་བྱས་ཨ་ནེ་འཆམ་མཐུན་བྱེད་ཆེད་གནས་སྒུག་རེད་ཟེར་ཡ་དེ་འདྲས་ཅིག་ཁོ་རང་ཚོ་བས་དམ་བཅའ་ཁོ་རང་བཞག་རེད་མ་ག་རང་ལ་མཚན་རྟགས་རྒྱབ་བྱས་ཚང་མ་ལོག་གས་དེ་ང་ཚོས་གོ་སྒྲིག་གིས་མ་རེད་ཁོ་རང་ཚོ་ཚོགས་བཅར་བའི་ནང་ལོགས་ནས་དེ་ང་ཚོས་ལབ་པ་ཙམ་གྱིས་འགྲིག་གི་མི་འདུག་ང་ཚོ་དམ་བཅའ་བཞག་དགོས་འདུག་ཟེར་ནས་ཚང་མ་ཁ་གཅིག་གྲགས་ཀྱིས་དམ་བཅའ་བཞག་པ་གཅིག་དང་ཨ་མཉམ་དུ་མང་ཚོགས་ཚང་མ་ལོག་གས་བོད་ཕྱི་ནང་གི་བོད་མི་ཚང་མ་ལོག་གས་དེ་འདྲས་གནང་རོགས་བྱེད་ཟེར་ནས་འབོད་སྐུལ་ཞུས་ཡོད་རེད།
རྒྱ་གར་ལ་དྭགས་ནས་ཚོགས་བཅར་གནང་མཁན་བསྟན་འཛིན་དཔལ་ལྡན་ལགས་ནས་ད་ལྟ་ནང་བཞིན་མུ་མཐུད་སེམས་ཤུགས་མ་ཆག་པར་ལས་ཀ་བྱེད་དགོས་པ་དང། བཙན་བྱོལ་དང་བོད་ནང་ཚང་མས་མཉམ་རུབ་དང་རྡོག་རྩ་གཅིག་སྒྲིལ་བྱེད་དགོས་པའི་དམ་བཅའ་ཕུལ་བ་བཞིན། གོང་ས་མཆོག་ལ་མཇལ་བ་དང་ལྷན། སོ་སོས་གང་ཐུབ་ཅི་ཐུབ་ཀྱིས་རྡོག་རྩ་གཅིག་སྒྲིལ་གྱི་ཐོག་གི་ཆོད་སེམས་བཟུང་ཡོད་པ་འདྲིར་འཇོག་གནང་གི་འདུག། ང་རང་སེམས་པ་ནང་ལ་གོང་ས་མཆོག་དེ་རིང་མཇལ་དུས་སྐབས་སུ་ལ་ནི། འོ་ད་ང་དེ་འདྲ་ཅིག་ང་རང་གང་ཐུབ་ཐུབ་ཀྱིས་རྡོག་རྩ་གཅིག་སྒྲིལ་གྱི་ཐོག་ལ་ལས་ཀ་བྱེད་ཡ་དང་ནི། ང་རང་ལས་ཀ་ད་ལྟ་བྱེད་ཡོད་རྒྱུ་དེ་ནི་སེམས་ཤུགས་མ་ཆག་ནས་མུ་མཐུད་ནས་ལས་ཀ་བྱེད་ཡ་དང་དེ་འདྲ་བྱས། གོང་ས་མཆོག་མཇལ་དུས་ད་ལྟ་ང་ཚོ་གི། ལྟ་བའི་མིག་དང་ཁོག་པའི་སྙིང་རེ་ནི་གོང་ས་མཆོག་རྗེའི་མཇལ་ཁ་རག་པ་ཙམ་གྱིས་སེམས་པ་དཔེ་མི་སྲིད་ཀྱི་དགའ་སྐྱོ་གཉིས་ལྡན་གྱི་ཚོར་བ་ཞིག་ལས་སུ་འོང་དོན་འགྲོ་བྱུང་ཟེར། རྒྱ་གར་རྒྱལ་ས་ལྡི་ལི་ནས་ཚོགས་ཞུགས་པ་མཐར་ཕྱིན་ལགས་ནས། ཡང་སྲིད་ཀྱི་སྐོར་བཀའ་སློབ་ཕེབས་པ་དེ་སྐལ་པ་བཟང་བོ་གཅིག་དང། ཉེ་ཆར་བོད་ནས་ཕེབས་མཁན་ཁ་ཤས་གིས་རང་ལུས་མེར་བསྲེགས་གནང་མཁན་ཁག་ཅིག་གི་སྐུ་ལུས་ད་དུང་མ་གསོས་བར་སྡུག་བསྔལ་མྱངས་བཞིན་པར་ཐུགས་སྨོན་གནང་རོགས་ཞུ་བར་ཐུགས་སྨོན་དང། རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པ་དང་སྐུ་མདུན་ཁོང་ཉིད་ཀྱང་རྒྱ་ནག་དང་བོད་ནང་ཕེབས་འདུན་ཡོད་པར་བཀའ་ཕེབས་པར་བརྟེན། སེམས་ནང་འདོད་པ་འཕར་མ་གང་བ་ཞིག་བྱུང་བའི་འགྲེལ་བརྗོད་གནང་གི་འདུག། རང་ལུས་མེ་བསྲེགས་མཁན་གྱི་ད་གཟུགས་གཞི་ཡག་པོ་གསོ་ཡ་མི་འདུག་པ་དེ་འདྲ་བྱས་བྱས་ཨ་ནི་དེའི་ཆེད་དུ་ཐུགས་སྨོན་གནང་རོགས་ཞེས་ཀྱང་ཡར་ཞུས་སོང་ཨ་ནི་དེའི་ཕྱོགས་སྐུ་མདུན་གྱིས་ཐུགས་སྨོན་ཡོད་པ་བཅས་ཨ་ད་ག་ནང་བཞིན་ཡང་སྲིད་སྐོར་ལ་ད་ག་རང་གསུངས་སོང་ཨ་ནི། རྒྱ་ནག་དེའི་ནང་ལ་ག་འདྲ་བྱས་ནས་འགྱུར་བ་ཞིག་ཡོང་གི་རེད་དེ་འདྲ་ཨ་ནི་སྐུ་མདུན་ཁོང་གི་ནས་ལས་ཐུགས་ཤེས་ནས་རྒྱ་ནག་རེད་བོད་ནང་ལ་ཐུགས་ཤེས་ཕེབས་ཡས་ཀྱི་དེ་ཐུགས་འདུན་ཡོད་ཞེས་གསུངས་སོང་ཨ་འདི་འདྲའི་ཡོད་དུས་བསམ་པ་ཅིག་སེམས་ལ་དོན་དུ་ཡིན་ནས་བྱས་པའི་སྐོར་ཅིག་ཅིག་ག་ལ་རེད། འདོད་པ་འཕར་མ་གང་ཉིད་རེད་ཞོ་དེ་འདྲས་བྱུང་སོང། བོད་མི་དྭང་བླངས་པ་སྐོར་ཞིག་ནས་གོ་སྒྲིག་གནང་བའི་བོད་ཀྱི་མ་འོངས་མདུན་ལམ་སྐོར་གྱི་ལྷན་ཚོགས་ལས་འགུལ་དེ། སྤྱི་ལོ་ཉིས་སྟོང་ཉེར་གཉིས་ཀྱི་ལོ་ནས་འགོ་འཛུགས་ཀྱིས་ཨ་མི་རི་ཁ་གི་རྒྱལ་ས Washington དང་ཧྥ་རན་སི་གི་རྒྱལ་ས Paris། ཨ་མི་རི་ཁ་གི་གྲོང་ཁྱེར་ནིའུ་ཡོག་དང་རྒྱ་གར་རྒྱལ་ས་ལྡི་ལི་བཅས་སུ་ལྷན་ཚོགས་ཐེངས་བཞི་གནང་ནས། བོད་ཀྱི་མ་འོངས་མདུན་ལམ་གྱི་ཆེད་དུ་ཆབ་སྲིད་དང་དཔལ་འབྱོར། རིག་གནས་དང་འཕྲུལ་རིག་མི་འབོར་དང་ཁོར་ཡུག། སྤྱི་ཚོགས་བཅས་དང་འབྲེལ་ཏེ་གྲོས་བསྡུར་བགྲོ་གླེང་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས་བཏོན་པའི་བོད་སྐོར་གྱི་རྒྱབ་ཤ་དཀར་པོའི་དེབ་ནང་ནམ་རྒྱུན་དང་མ་འདྲ་བ་གཅིག་སྟེ་བོད་ཅེས་པའི་ཐ་སྙད་བཙན་ཐབས་ཀྱིས་འགྱུར་བ་བཏང་སྟེ་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་ཡོད་སྐོར་གསུངས་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། སྤྱི་ཟླ་བཅུ་གཅིག་ཚེས་བཅུ་ཉིན་རྒྱ་ནག་དམར་ཤོག་ཚོགས་པའི་དབུས་གསར་འགྱུར་གཞུང་དོན་ལས་ཁང་ཟེར་བའི་དྲིལ་བསྒྲགས་ལས་ཁུངས་ནས་བོད་སྐོར་ལ་དུས་རབས་གསར་པའི་ཏང་གི་བོད་སྐྱོང་མཛད་ཇུས་ལག་ལེན་དང་དེ་ཡི་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཞེས་པའི་རྒྱབ་ཤ་དཀར་པོ་ཡི་དེབ་ཅིག་བཏོན་འདུག་ཅིང་རྒྱབ་ཤ་དཀར་པོ་ཡི་དེབ་དེའི་ནང་དོན་ཚན་དྲུག་ལ་དབྱེ་ཡོད་པ་ལས་བོད་ནང་འཕེལ་རྒྱས་ཀྱི་འདུ་ཤེས་གསར་པ་ཕྱོགས་ཡོངས་ནས་ལག་བསྟར་དང་བོད་ནང་བསམ་པའི་དཔལ་ཡོན་འཛུགས་སྐྲུན་གྱི་གྲུབ་འབྲས་མངོན་གསལ་དོད་པ། མི་རིགས་ཆོས་ལུགས་ཀྱི་ལས་དོན་ལ་གྲུབ་འབྲས་བྱུང་བ། སྤྱི་ཚོགས་སྤྱི་ཡོངས་བརྟན་ལྷིང་དང་ཡར་རྒྱས་ཡོང་བ། སྐྱེ་ཁམས་བདེ་འཇགས་ཉིན་བཞིན་སྲ་བརྟན་དུ་སོང་བ། དམངས་གཙོ་དང་ཁྲིམས་ཀྱིས་སྐྱོང་བར་ཤུགས་སྣོན་བརྒྱབ་པ་བཅས་འཁོད་འདུག་པས་དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས་བོད་སྐོར་གྱི་རྒྱབ་ཤ་དཀར་པོ་ཡི་དེབ་ཟེར་བ་དེ་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་དགོས་མཁོ་ཞིག་གི་ཆེད་དུ་ཡིན་པ་ལས་དེབ་དེའི་ནང་དུ་བོད་ནང་གི་དངོས་ཡོད་གནས་ཚུལ་དང་མི་མཐུན་པའི་འཁྱོག་བཤད་དང་བོད་མིའི་མངོན་འདོད་དང་རྩ་བ་ནས་མི་མཐུན་པ་ཞིག་ཡིན་སྟབས་རྒྱབ་ཤ་དཀར་པོ་ཡི་དེབ་དེ་དྲང་བདེན་མིན་པར་རྫུན་གཏམ་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད་ཅེས་འགྲེལ་བརྗོད་གནང་བྱུང། ད་རེས་འདིའི་ནང་ལོགས་ལ་ཡིན་ནའི་རྒྱབ་ཤ་འདིའི་ནང་ལོགས་བོད་མི་ཡོངས་ལ་ཁེ་ཕན་སྒྲུབ་པའི་དོན་དག་ལ

དགོན་སྡེ་ཁག་ཏུ་རྒྱ་སྒོར་ས་ཡ་ལྷག་བཏང་སྟེ་ཡར་རྒྱས་བཏང་ཡོད་པ་སྐོར་དང་ཆོས་ལུགས་ཀྱི་གྲུབ་འབྲས་ཟེར་བའི་ནང་དངོས་སུ་མིང་འབོད་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་པཎ་ཆེན་རིན་པོ་ཆེ་གཙོས་བོད་ཀྱི་བླ་ཆེན་ཁག་གི་ཡང་སྲིད་ངེས་པར་དུ་དམར་ཤོག་ཚོགས་པའི་དབང་བསྒྱུར་འོག་གི་ས་ཁུལ་དང་ངོས་འཛིན་དགོས་སྐོར་འཁོད་འདུག་ལ། འོན་ཀྱང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་རྒྱ་ནག་གཞུང་ལ་ལོ་རྒྱུས་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་བདག་དབང་རྩ་བ་ནས་མེད་པར་སོང་གཤིས་ཐེངས་འདིར་དེ་ལྟར་བཤད་པ་ནི་དམར་ཤོག་ཚོགས་པ་ཁོ་རང་ཚོའི་དགོས་མཁོ་ཙམ་ལས་ལོ་རྒྱུས་དང་ད་ལྟའི་གནས་སྟངས་ཀྱི་ཆ་ནས་དོན་དངོས་མི་མཐུན་པ་འཁྱོག་བཤད་ཞིག་ཡིན་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་ལ་སྐྱབས་མགོན་རིན་པོ་ཆེ་གི་སྐུའི་ཡང་སྲིད་དང་འབྲེལ་བའི་བདག་དབང་དེ་རྩ་བ་ཉིད་ནས་ཡོད་མ་རེད་ལོ་རྒྱུས་ཐོག་ནས་རྩ་བ་ཉིད་ནས་ཡོད་མ་རེད་དེའི་ཐོག་ནས་ད་ལྟ་འདི་བཤད་པ་དེ་དྲང་བདེན་མ་ཡིན་པ་ཅིག་ད་དེ་ལོ་རྒྱུས་འཁྱོག་བཤད་ཡིན་པ་ཅིག་གསལ་གསལ་བསྟན་བསྟན་རེད། ཡང་རྒྱབ་ཤ་དཀར་པོའི་དེབ་དེའི་ནང་བོད་ཀྱི་སྐད་ཡིག་ཡར་རྒྱས་ཐད་སློབ་གྲྭ་ཁག་ཏུ་བོད་ཡིག་སློབ་ཁྲིད་གཙོས་བོད་ཀྱི་སྐད་ཡིག་ནང་གསར་འགྱུར་དང་གནས་འཕྲིན་ཡོད་སྐོར་དང། དེ་མིན་ས་གནས་ཁག་གི་ཁྲོམ་ལམ་སོགས་སུ་བོད་ཀྱི་སྐད་ཡིག་མཐོང་རྒྱུ་ཡོད་པ་དང་རྒྱ་ནག་གི་ཚོགས་ཆེན་བཅུ་དགུ་རྗེས་ནས་བཟུང་བོད་ཀྱི་སྐད་ཡིག་ནང་ཐ་སྙད་སྒྱུར་བཟོ་ཚན་པ་གོ་སྒྲིག་དང་མི་མང་སྤྱི་ཡོངས་ཀྱིས་བོད་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་གནས་བབ་ཡར་རྒྱས་འགྲོ་བཞིན་པ་སོགས་བཀོད་འདུག་ལ། མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་རྒྱབ་ཤ་དཀར་པོའི་ནང་དུ་ནམ་རྒྱུན་དང་མི་འདྲ་བ་ཞིག་ལ་བོད་ཅེས་པའི་ཐ་སྙད་ཚབ་ཏུ་རྒྱ་ནག་གཞུང་གིས་བཙན་ཐབས་ཀྱིས་སྤྱོད་བཞིན་པའི་ཤིས་ཙང་ཞེས་པ་དེ་འཁོད་འདུག་བོད་མི་རིགས་ལ་ལོ་རྒྱུས་དང་བཅས་པ་བཙན་ཐབས་ཀྱིས་རྩ་མེད་བཟོ་ཐབས་ཤིག་བྱེད་བཞིན་ཡོད་པས་བོད་སྐད་དང་བོད་ཡིག་བསླབ་བཞིན་པ་ནི་དོགས་གཞིའི་གནས་ཤིག་ཡིན་པ་འགྲེལ་བརྗོད་གནང་བྱུང།
དེ་རིང་འདིར་མ་འདྲ་དེ་ཡང་གསལ་པོ་རང་ཅིག་མ་འདྲ་དེ་ག་ལ་ན་ད་རྒྱ་ནག་གཞུང་གིས་བོད་ཀྱི་ཐ་སྙད་དེ། Tibet། ལས་སྤྱི་ཡོངས་ཀྱི་ཐ་སྙད་དེ Tibet རེད་ཡོངས་ཁྱབ་རེད་ད་དེ་ལ་རུ་ང་པོ་བྱས་བྱས Tibet ལབ་དེ་མེད་པ་བཟོས་བྱས་བྱས་ཤིས་ཙང་ལབ་དེ་ད་བྱ་ཚང་དང་ཤིས་ཙང་ལབ་ནས་བཀོད་བྱས་བ་རེད་དེ་བྱས་ཙང་འདི་དེ་ཁོང་ཚོས་ཀྱིས་ད་ཉེ་བའི་ཆ་ནས་རྒྱ་ནག་གཞུང་ངོས་ནས་བོད་ཀྱི་ཐ་སྙད་དེ་མེད་པ་བཟོས་བྱས། བོད་མི་རིགས་དེ་རྩ་བརླག་བཏང་ཡག་གི་རིམ་པ་ཞིག་སྤེལ་ཐུབ་ཀྱི་ཡོད་རེད། རྒྱ་ནག་གིས་བོད་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་བདུན་པ་ནས་བཟུང་བོད་ནང་སྤྱི་ཚོགས་དང་དཔལ་འབྱོར། ཆོས་ལུགས་དང་སློབ་གསོའི་ཡར་རྒྱས་ཕྱིན་པའི་གྲུབ་འབྲས་ཡི་སྐོར་འཁོད་པ་དང་དེ་མིན་དེབ་དེ་ཡི་དབྱིན་ཡིག་པར་མའི་ནང་དེ་མིན་དེབ་དེ་ཡི་དབྱིན་ཡིག་པར་མའི་ནང Tibet ཅེས་པའི་ཐ་སྙད་ཐེངས་བདུན་ཅུ་དོན་གཅིག་དང་ཤིས་ཙང་ཞེས་པའི་རྒྱ་ཡིག་གི་ཐ་སྙད་ཐེངས་ཉིས་བརྒྱ་འཁོད་ཡོད་པ་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཐེངས་གཉིས་བཅས་བཀོད་འདུག་ལ་རྒྱ་ནག་གཞུང་གིས་ཁ་བྲལ་དང་ཟིང་རྙོག་བཟོ་མཁན་ཁག་ལ་ཐག་ཉེ་བའི་ངང་ལྟ་རྟོག་དང་དོ་ནན་པོ་བྱེད་བཞིན་ཡོད་སྐོར་དང་མཇུག་བསྡོམས་ནང་བོད་ནང་མུ་མཐུད་བརྟན་ལྷིང་ཡོང་ཆེད་མི་རིགས་མཐུན་སྒྲིལ་དང་རྒྱ་ནག་གཅིག་གི་འདུ་ཤེས་དམར་ཤོག་ཚོགས་པའི་སྲིད་ཇུས་ཁག་ཕུགས་རྒྱང་རིང་པོ་དང་ཆ་ཚང་བའི་ངང་ལག་བསྟར་བྱ་རྒྱུ་ཡིན་སྐོར་བརྗོད་འདུག། བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལྷན་ཁང་གིས་བོད་ཕྲུག་ཁྱིམ་སྡེའི་སློབ་སྤྱི་དང། དགེ་ཆེ་རྣམས་ལ་ཉིན་གཅིག་གི་རིང་འགོ་ཁྲིད་ཀྱི་ཟབ་སྦྱོང་ཞིག་རྒྱ་གར་གྱི Alokit ཞེས་པའི་ཚོགས་པ་དེ་དང་མཉམ་འབྲེལ་ཐོག་གནང་བའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་གོང་ཞུས་བོད་ཁྱིམ་གྱི་སློབ་སྤྱི་དང་དགེ་རྒན་ཆེ་བ་རྣམ་པར་གནང་བའི་ཟབ་སྦྱོང་གི་བརྗོད་གཞིའི་ནང། སློབ་གྲྭ་སྒྱུར་བཅོས་གཏོང་ཐུབ་པའི་ཐབས་ལམ་དང། སློབ་གྲྭ་ཡར་རྒྱས་གཏོང་རྒྱུའི་ལས་དོན་ཐད་རྣོ་ངར་ལྡན་པ་ཞིག་ཡོང་ཐབས་སྐོར་སྦྱོང་བརྡར་གནང་ཡོད་པ་རེད་འདུག། སྦྱོང་བརྡར་དེའི་སྐབས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལྷན་ཁང་གི་ཤེས་ཡོན་སྡེ་ཚན་གྱི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་དང་དྲུང་གཞོན་བསྟན་འཛིན་དབྱངས་སྐྱིད་ལགས་རྣམ་གཉིས་ཀྱིས་འཆར་ལ་ཉེ་བའི་ལོ་དེའི་ནང་ཤེས་རིག་ལྷན་ཁང་གི་ལས་འཆར་དང་ལས་གཞི་ཁག་ངོ་སྤྲོད་དང་འབྲེལ། བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་ཁག་གི་ངོས་ནས་ལས་འཆར་ཁག་ལག་བསྟར་གནང་ཕྱོགས་ཐོག་ལམ་སྟོན་དང་རྩིས་ཁྲ་གཉེར་ཕྱོགས་དང། ལས་གཞི་ཁག་དུས་ཐོག་སོ་སོར་མཇུག་སྒྲིལ་དགོས་པའི་སྐོར་ལམ་སྟོན་གནང་ཡོད་པ་རེད་འདུག། དེ་བཞིན་གོང་ཞུས་ཀྱི་ལས་འཆར་དང་ལས་གཞི་ཁག་ལག་ལེན་དུ་བསྐྱེལ་སྐབས་གལ་གནད་ཆེ་བའི་གནད་དོན་ཁག་གི་ཐོག་བཀའ་མོལ་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་སྦྱོང་བརྡར་དེར་བོད་ཁྱིམ་སློབ་གྲྭ་གྲངས་བཅུ་བཞི་ནས་སློབ་སྤྱི་དང་དགེ་ཆེ་མི་གྲངས་ཉི་ཤུ་རྩ་བདུན་དང། སྦྱོང་བརྡར་དེ་རྒྱ་གར་གྱི་ཨ་ལོ་ཀེད་ཅེས་པའི་ཤེས་ཡོན་གྱི་ཚོགས་སྡེ་དེའི་མི་སྣ་རྣམས་ཀྱིས་རིན་མེད་ཐོག་གནང་ཡོད་པ་དང། སྦྱོང་བརྡར་དེར་ཞུགས་མཁན་རྣམས་ཀྱི་སྡོད་གནས་དང་ལམ་གྲོན་སོགས་པ་ཁེ་ན་ཌའི Global Affairs Canada། ཞེས་པའི་ཚོགས་པ་དེས་སྦྱོར་སྤྲོད་དང་སྦྱོང་བརྡར་དེ་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི་བོད་ཕྲུག་ཁྱིམ་སྡེའི་མཐོ་སློབ་ཀྱི་སྡོད་ཁང་དུ་གནང་ཡོད་པ་རེད་འདུག། ཡང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་འགོ་ཁྲིད་གནང་ཐོག་རྒྱ་གར་བྱང་ཤར་ཁུལ་གྱི་སློབ་གྲྭ་ཁག་ནང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་སྤེལ་གྱི་རྒྱུས་སྟོན་པ་དགེ་བཤེས་ལྷ་རམས་པ་ཡེ་ཤེས་རྒྱལ་མཚན་ལགས་ཀྱིས་གོ་རྟོགས་སྤེལ་གནང་སྟེ་ལེགས་གྲུབ་ཟིན་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཁ་སའི་ཕྱི་ཚེས་དགུ་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་ཤེས་རིག་ལས་ཁུངས་ཀྱི་འགོ་ཁྲིད་འོག་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་སྤེལ་གྱི་རྒྱུས་སྟོན་པ་དགེ་བཤེས་ལྷ་རམས་པ་ཡེ་ཤེས་རྒྱལ་མཚན་ལགས་ཀྱིས་རྒྱ་གར་བྱང་ཤར་ཁུལ་གྱི་སློབ་གྲྭ་ཁག་ནང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོ་རྟོགས་རྒྱ་གང་ཆེ་སྤེལ་གནང་ཡོད་ཅིང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོ་རྟོགས་ཀྱི་ལས་དོན་དེ་ནི་སྤྱི་ཟླ་བཅུ་པའི་ཚེས་གཉིས་ནས་སྤྱི་ཟླ་བཅུ་གཅིག་པའི་ཚེས་གསུམ་བར་རྒྱ་གར་བྱང་ཤར་ཁུལ་གྱི་སློབ་གྲྭ་ཁག་གི་དགེ་རྒན་རྣམས་ལ་སྤྱིར་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་བྱུང་རིམ་དང་དེའི་གལ་གནད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ་དང་ཡང་སྒོས་སུ་བོད་བརྒྱུད་ནང་བསྟན་རྗེས་འབྲང་པ་རྣམས་ལ་དགོས་མཁོའི་གལ་གནད་སོགས་ཀྱི་སྐོར་གོ་རྟོགས་སྤེལ་གནང་འདུག་ལ། འདི་ལོའི་གོ་རྟོགས་ཀྱི་ལས་རིམ་དེ་ནི་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་གཉིས་ནས་ཚེས་ལྔ་བར་ཀ་སྦུག་སམ་བྷོ་ཊ་གཏན་སློབ་ནང་དང་དེ་ནས་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་སོ་ན་ད་སམ་བྷོ་ཊའི་ཉིན་སློབ་སྤྱི་ཟླ་བཅུ་པའི་ཚེས་དགུ་ནས་བཅུ་གཉིས་བར་རྡོར་གླིང་སམ་བྷོ་ཊ་གཏན་སློབ་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་ནས་བཅུ་བདུན་བར་ཏེ་ཛུ་སམ་བྷོ་ཊ་གཞི་རིམ་འོག་མའི་སློབ་གྲྭ་ཡང་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ནས་ཉི་ཤུ་གསུམ་བར། མེའོ་སམ་བྷོ་ཊ་གཞི་རིམ་སློབ་གྲྭ་དེ་ནས་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་ནས་གསུམ་བར་ར་ཝང་ལ་སམ་བྷོ་ཊ་གཞི་རིམ་འོག་མའི་སློབ་གྲྭ་ནང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོ་རྟོགས་སྤེལ་གནང་གི་ལས་རིམ་ཁག་ལེགས་པར་མཇུག་སྒྲིལ་གནང་འདུག་ཐེངས་འདིའི་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གོ་རྟོགས་སྤེལ་རྒྱུའི་ལས་རིམ་གྱི་འགྲོ་གྲོན་ཡོངས་རྫོགས DANIDA ཞུ་བའི་རོགས་ཚོགས་ཀྱིས་མཐུན་འགྱུར་རོགས་རམ་གནང་བ་ཞིག་ཡིན་པའི་གནས་ཚུལ་འདུག།
ཡང་ཨ་མི་རི་ཀ་དང་རྒྱ་གར་གྱི་ཕྱི་འབྲེལ་དང་དྲག་པོའི་དཔོན་རིགས་མཐོ་གྲས་རྣམས་མཇལ་འཕྲད་གནང་ནས། རྒྱ་གར་གྱི་ཞི་བདེ་རྒྱ་མཚོ་དང། ཨི་ཟི་རེལ་དང་ཧ་མ་སི་གི་དམག་འཁྲུག་དེའི་སྐོར་གྲོས་མོལ་གནང་ཡོད་པ་རེད་འདུག་དེ་ཡང་ཁ་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ། ཨན་ཐོ་ནི་བྷི་ལིན་ཁིན་མཆོག་གིས་རྒྱ་གར་གྱི་དཔོན་རིགས་མཐོ་གྲས་རྣམས་དང་ཚོགས་མ་གནང་གོང་གསར་འགོད་པ་རྣམ་པར། ང་ཚོས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་རང་དབང་ལྡན་ལ་སྒོ་དབྱེ་ཡང་ལྡན་ལ་མངའ་ཐང་རྒྱས་པ་ཞིག་ཡོང་རྒྱུའི་ཐོག་འབད་བརྩོན་གནང་བཞིན་ཡོད། ལས་དོན་དེའི་ཁོངས་ང་ཚོའི། Quad ཅེས། ཉི་ཧོང་དང། Australia རྒྱལ་ཁབ་གཉིས་ཡང་ཡོད་པས་མཉམ་འབྲེལ་གྱི་ལས་དོན་དེ་ཡང་ཤུགས་ཆེ་རུ་གཏོང་གི་ཡོད་ཅེས་གསུངས་འདུག་དེ་བཞིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Blinken མཆོག་གིས་ཨ་མི་རི་ཀ་དང་རྒྱ་གར་གྱི་མཉམ་ལས་ཀྱི་ལས་དོན་ཁག་ཤུགས་ཆེ་རུ་གཏོང་བའི་ཁོངས། རྒྱལ་སྤྱིའི་ཞི་བདེ་དང་ཁྲིམས་ལུགས་ཀྱིས་སྐྱོང་བའི་ལམ་ལུགས་དེ་དར་སྤེལ་དང་དྲག་པོའི་ཐོག་མཉམ་ལས་གནང་རྒྱུ་ཡིན་པའི་སྐོར་གསུངས་འདུག་འདི་དང་འབྲེལ་རྒྱ་གར་གྱི་མཚོ་དམག་གི་དཔོན་རིགས་ཟུར་པ། C Uday Bhaskar ཞུ་བ་ཞིག་གིས་ད་ལྟའི་ཆར་གྷ་ཛ་དང་ཡུཀ་རེན་ནང་གི་དམག་འཐབ་དེ་ཛ་དྲག་ཆེན་པོ་ཡིན་ནའང་ཨ་མི་རི་ཀ་དང་རྒྱ་གར་གཉིས་ཀར་རྒྱུན་མཐུད་ནས་གདོང་ལེན་གནང་དགོས་པ་དེ་རྒྱ་ནག་དང་དེས་བསྐྱར་ལོག་བྱེད་པའི་སྲིད་ཇུས་དེ་དང་འབྲེལ་བ་ཡོད་ཅེས་དང། ཉེ་བའི་དུས་སྐབས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང Philippines རྒྱལ་ཁབ་ལ་འཇིགས་སྣང་སྐུལ་བབས་དེ་ནི་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ཀྱི་རྒྱལ་ཁབ་ཁག་དང། Quad མཉམ་འབྲེལ་གྱི་རྒྱལ་ཁབ་ཁག་ལ་གང་འཚམ་གྱི་དངོས་སུ་འབྲེལ་བ་ཆགས་པའི་གནས་ཚུལ་ཞིག་རེད་ཅེས་གསུངས་འདུག་གཞན་ཡང་ཨ་མི་རི་ཀའི་བདེ་སྲུང་དྲུང་ཆེ Lloyd Austin དང་རྒྱ་གར་གྱི་ཕྱག་སྦྲེལ Rajnath Singh རྣམ་གཉིས་མཇལ་འཕྲད་གནང་ནས་དྲག་པོའི་འཕྲུལ་རིག་མཁོ་སྤྲོད་མགྱོགས་མྱུར་གཏོང་ཐབས་དང་གསང་བའི་ལས་དོན་དང་མེ་མདའི་རྡེའུ་སོགས་པའི་ཐོག་མཉམ་ལས་གནང་རྒྱུའི་གྲོས་བསྡུར་གནང་རྒྱུ་ཡིན་པའི་སྐོར་སྤྱི་བསྒྲགས་ཤིག་སྤེལ་བ་དེའི་ནང་བཀོད་གནང་ཡོད་འདུག།
ད་རིང་ཧྥི་ལི་པིན་གྱིས་རྩོད་རྙོག་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་ནང་རྒྱ་མིའི་མཚོ་ཁ་སྲུང་སྐྱོབ་ཀྱི་གྲུ་གཟིངས་དང་དེའི་མཉམ་དུ་ཡོད་པའི་གྲུ་གཟིངས་ནས་ཉེན་ཚབས་ཆེ་བའི་བྱེད་སྒོ་སྤེལ་ལུགས་ནག་ཉེས་སྐྱོན་འཛུགས་བྱས་ནས་རྒྱ་མིའི་མཚོ་ཁ་སྲུང་སྐྱོབ་བྱེད་མཁན་གྱི་གྲུ་གཟིངས་ལ་ཆུའི་མེ་སྒྱོགས་བརྒྱབ་སྟེ་ཡུལ་གྲུ་གཉིས་དབར་གདོང་ཐུག་གསར་པ་ཞིག་བྱུང་སྐོར་བརྗོད་ཡོད་པའི་གནས་ཚུལ་འདུག་རྒྱ་ནག་གིས་ཀྱང་རང་གི་མཚོ་ཁའི་ས་ཁུལ་ཁག་སྲུང་སྐྱོབ་བྱ་རྒྱུའི་ཁྲིམས་གཞི་གཞིར་བཟུང་འོས་ཤིང་འཚམ་པའི་ཡ་ལན་སློག་ཚུལ་བཤད་འདུག་ཧྥི་ལི་པིན་དང་རྒྱ་ནག་གཉིས་བར་གོང་ཞུས་གདོང་ཐུག་བྱུང་བ་དེ་ནི་ཡུལ་གྲུ་གཉིས་བར་རྒྱ་མཚོའི་ས་ཁུལ་གྱི་བདག་དབང་ཐད་གདོང་ཐུག་རིམ་པ་མང་པོ་བྱུང་བའི་ཁྲོད་ནས་རྗེས་ཤོས་དེ་ཡིན་པ་དང་དེ་དག་གིས་རྐྱེན་པས་ཡུལ་གྲུ་གཉིས་བར་དམག་འཐབ་རྩོད་པའི་ཉེན་ཚབས་ཆེ་བས།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚོགས་ཆེན་གྱི་མཐའ་མཇུག་ཏུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་ཚོར་བོད་མིའི་སྒྲིག་འཛུགས་དབུས་ས་གཉིས་ནས་ཁ་གཏད་གདོང་ལེན་ནན་པོ་བྱ་རྒྱུ་སོགས་ཀྱི་གྲོས་ཆོད་དོན་ཚན་བཅུ་བཞག་གནང་ཡོད་པ་སོགས་ཀྱི་སྐོར་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་གཤམ་ལ་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་དྲུག་ནས་བཅུ་བར་ཉིན་གྲངས་ལྔའི་རིང་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་རྒྱ་བལ་འབྲུག་གསུམ་གྱི་ས་གནས་ཁག་བཞི་བཅུ་ཞེ་ལྔ་ཡི་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་འཚོགས་གནང་ཡོད་ཅིང། ཚོགས་ཆེན་དེའི་ཐོག་གྲོས་གཞི་དོན་ཚན་ཁག་བཅུའི་ཐོག་གྲོས་བསྡུར་ལྷུག་པོ་གནང་སྟེ། ཚོགས་ཆེན་གྱི་མཐའ་མཇུག་ཏུ་གྲོས་ཆོད་དོན་ཚན་ཁག་ཅིག་བཞག་གནང་ཡོད་པའི་ནང། གཙོ་བོ་དེང་སྐབས་བོད་མིའི་སྤྱི་ཚོགས་ཀྱི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཟུར་ཟ་བྱེད་མཁན་རྣམས་ལ། བོད་མིའི་སྒྲིག་འཛུགས་ཀྱི་དབུས་ས་གཉིས་ནས་ཁ་གཏད་གདོང་ལེན་ནན་པོ་བྱེད་རྒྱུ་སོགས་ཀྱི་གྲོས་ཆོད་དོན་ཚན་ཁག་བཅུ་བཞག་གནང་ཡོད་པ་རེད་འདུག་དེའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་གྲོས་གཞི་ནང་ལས་གཙོ་བོ་ཆེ་ཤོས་གཅིག་དེ་རེད ྋསྐྱབས་མགོན་རིན་པོ་ཆེ་ལ་ཨ་ནེ། ཁྱེད་ཀྱི་མཛད་པ་འཕྲིན་ལས་ཨ་ནེ། ད་རིང་སང་ཉིན་ད་བད་དད་གར་ལོ་བོ་རེད་བསམ་བཞིན་འདུག་ཤེས་བཞིན་འདུག་ཨ་ནེ་སྐྱབས་མགོན་རིན་པོ་ཆེ་ལ་ཟུར་ཟ་དང་མཚན་སྨད་ཞུ་ཡག་གི་ཐབས་ཤེས་བྱེད་མཁན་དེ་ཚོ་ལ་དབུས་ས་གཉིས་ཀྱི་ལས་བྱེད་ཡོངས་རྫོགས་ནས་ཨ་ནེ། གདོང་ལེན་བྱེད་དགོས་ཀྱི་འདུག་ཟེར་ཡག་གི་དེ་གྲོས་ཆོད་དེ་གལ་ཆེ་ཅིག་རེད་ད་དེ་ནས་རྒྱུན་ལྡན་ནང་བཞིན་ཨ་ནེ་ཞིང་ས་འདེབས་ལས་བྱེད་ཡག་དང་ཨ་ནེ་ཞིང་ད་དཀའ་ངལ་ཆེན་པོ་ཅིག་དེ་འདྲའི་དུས་ཚོད་དེ་ལ་ཨ་ནེ་གཞིས་ཆགས་ཁག་ནང་ལ་ཡིན་ཕྱི་མི་ལ་ཡང་ཞིང་ཁ་བོགས་མ་ལ་བཏང་ཞིང་ས་བདག་པོ་མ་རྒྱག་པའི་དཀའ་ངལ་དེ་རབ་དང་རིམ་པ་འཕྲད་ཡོང་གི་ཡོད་དུས་དེའི་སྐོར་ལ་ཡང་གྲོས་བསྡུར་ཤུགས་ཆེན་པོ་བྱུང་བ་རེད། ཡང་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ཀྱིས་གསུངས་ན། ད་ལན་ལྷན་ཚོགས་དེ་གང་ཅིའི་ཚགས་ཚུད་བྱུང་བ་མ་ཟད། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་སྲུང་སྐྱོབ་ཀྱི་ཐད་གྲོས་གཞི་གྲོས་ཆོད་བཞག་གནང་བ་དེ་ནི་དམིགས་བསལ་ཞིག་བྱུང། དེང་སྐབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་སྲུང་སྐྱོབ་བྱ་རྒྱུ་དེ་ནི་གནད་འགག་ཆེན་པོ་ཡིན་དུས། བོད་མིའི་སྒྲིག་འཛུགས་ཙམ་མ་ཡིན་པར་བོད་མི་སྤྱི་སྒེར་ཚང་མས། ནུས་པ་མཉམ་སྤུངས་དགོས་རྒྱུ་གནད་འགག་ཆེན་པོ་ཡིན་པ་བརྗོད་གནང་བྱུང། ཨ་ནི་དབུས་ས་གཉིས་ཙམ་མ་ཡིན་པར་གཞི་རིམ་མང་ཚོགས་ཚང་མས་ཀྱི་ང་རང་ཚོ་དགོན་སྡེ། གཞིས་གྲོང་ཨ་ནི་མི་དམངས་ཚང་མས་ཀྱི་ནུས་པ་མཉམ་སྤུངས་བྱེད་ན་ཨ་ནི་ང་ཚོ་དཀའ་ངལ་དེ་མེད་པ་ཆགས་ཨ་ནི་ས་གནས་ཀྱི་དབུས་རེད་དབུས་ཀྱི་ས་གནས་རེད་ས་གནས་ཀྱི་མི་དམངས་རེད་ཨ་ནི་མི་དམངས་ཀྱི་ཆོས་སྡེ་ཁག་རེད་ཨ་ནི་འདི་གཅིག་རེད་ལ་དེ་ན་ཡོང་ང་ཡོད་མ་རེད་པ། དེ་ཡོང་དུས་ཙམ་པར་ནུས་པ་མཉམ་སྤུངས་བྱེད་བྱས་དེ་ཚོའི་ཐོག་ལ་ང་རང་ཚོ་གི་བབ་བརླིང་བརྟན་གསུམ་གྱི་ཐོག་ནས་ཨ་ནི་ཁོ་རང་ཚོ་ལ་ངོ་བཅར་སྤྲད་ཐུབ་ན། ཨ་ག་ལེ་ག་ལེ་བྱས་ནས་ང་ཚོ་གཙང་མ་ཆགས་འགྲོ་ན་འདི་ཡག་པོ་ཆགས་ས་རེད་འདི་མིན་པ་ཡིན་ན་སྐྱབས་མགོན་རིན་པོ་ཆེས་སྤྱིར་ཞལ་བཞེས་དགུང་ལོ་བརྒྱ་དང་བཅུ་གསུམ་བཞུགས་ཡ་ཡོད་རེད་དེ་ཡིན་ནའི་ང་རང་ཚོ་མི་མང་གི་དམ་ཚིག་དེ་ཡག་པོ་མ་བཟོ་ན་ཨ་ནེ་བླ་མ་ཐུགས་ཕམ་བྱུང་ན་ཨེ་ཡང་ག་འདྲ་ཆགས་ཡོང་ཟེར་ལབ་བྱས་འདི་གི་ཡང་རང་གཞན་རོགས་གསུམ་ཚང་མ་ལ་དངངས་འཚབ་ཅིག་སྐྱེས་བསྡད་ཀྱི་འདུག། རྟེན་འབྲེལ་གྱི་ཆ་ནས་ད་ང་ཚོ་གྲོས་ཆོད་འདི་ཡག་པོ་གཏན་འབེབས་ཡག་པོ་བྱུང་སོང་ཞུ་བ་ཡིན། དེ་མཚུངས་སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་གསུང་ཡ་ལ་ཐེངས་འདིའི་ལྷན་ཚོགས་སྐབས། ས་གནས་འགོ་འཛིན་རྣམ་པ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་རྣམ་གཉིས། མཇལ་ཁ་དང་བཀའ་སློབ་ཞུ་རྒྱུའི་སྐལ་བཟང་གོ་སྐབས་ཐོབ་པར་གཞི་བཟུང་གིས། ས་གནས་འགོ་འཛིན་རྣམ་པས་གོང་ས་མཆོག་གི་བཀའ་དགོངས་དང་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་སྒྲིག་དང་མི་འགལ་བར། ལས་དོན་གཉེར་རྒྱུའི་སེམས་ཁུར་ཆེར་བསྐྱེད་ཀྱི་ཚོར་སྣང་བྱུང་ཞེས་འགྲེལ་བརྗོད་གནང་བྱུང། འདི་ད་ང་ལ་ས་གནས་འགོ་འཛིན་དེ་གའི་དེའི་ཨ་ནི་ས་གནས་ལ་མར་ཕེབས་འགྲོ་བའི་སྐབས་ལ་སྐུ་མདུན་གྱི་དགོངས་པ་ག་རེ་ཡིན་པ་དེ་ལས་ཀྱི་ཆ་ཚང་མ་བརྒལ་བའི་ཐོག་ནས་བཅའ་ཁྲིམས་ཀྱི་སྒྲིག་གཞི། བཙན་བྱོལ་བོད་མིའི་ནང་དྲག་ཆས་ཞུ་བའི་གནང་སྒོའི་སྒྲིག་གཞི། ཨ་ནི་དེ་གའི་གཞིས་ཆགས་ནང་དུ་ཡར་ལྷིང་འཇགས་དང་དྲག་གནོན་བྱེད་རྒྱུ་ནུས་པ་མཉམ་སྤུངས་དང་ཆིག་སྒྲིལ་གོང་བུ་གཅིག་ཡར་གནས་ཐུབ་ཡས་ཀྱི་ཐོག་ལ་ཨ་ནི་གཙོ་བོ་གཙོ་བོ་ས་གནས་ཀྱི་ཡུལ་མི་ཚོ་མཉམ་ཐོག་ལ་ཡར་ཨ་ནི་འབྲེལ་བ་ཡག་པོ་གནས་དགོས་ཡ། ཨ་ནི་གཞིས་ཆགས་ནང་ལོགས་ལ་ཡང་འཛིན་སྐྱོང་སྤེལ་གསུམ་བདེ་དོན་གྱི་ཐོག་ལ་ཡང་ཕྱག་ལས། འགན་ཁུར་མུ་མཐུད་ནས་ཞུ་དགོས་ཡ་དེ་གས་དེའི་རྟགས་གང་འདྲ་དོན་ཚན་གསུམ་བཞི་གཅིག་བསྡུར་བྱས་ནས་བྱས་པའི་ཐོག་ནས་ཞུས་པ་ཡིན་ན་ཨམ་ཆ་ལག་ཚང་པོ་གཅིག་དང་ཞེ་དྲག་གི་ཚགས་ཚུད་པོ་གཅིག། གཞན་ཡང་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་གི་ལས་དོན་ཚགས་ཚུད་ཡོང་རྒྱུར་ཚོགས་པའི་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚོགས་ཆེན་འདི་བཞིན་ས་གནས་འགོ་འཛིན་རྣམ་པ་སྤྱི་དང་ལྷག་པར་དུ་ས་གནས་འགོ་འཛིན་གསར་པ་རྣམ་པར་ལས་དོན་གཉེར་ཕྱོགས་ཐད་ཕན་ཐོགས་ཀྱི་དགེ་མཚན་ཆེན་པོ་ཡོད་པ། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་གསུངས་གནང་བྱུང། ས་གནས་འགོ་འཛིན་གསར་བ་ཚོས་རྙིང་པ་ཚོ་ད་དམིགས་བསལ་གྱི་ཡོད་མ་གསར་བ་ཚོས་རྡ་རམ་ས་ལར་སླེབས་ནས་ཚོགས་འདུ་འཚོགས་པའི་སྐབས་ལ་དབུས་ཀྱི་ལས་ཁུངས་ཀྱི་ལས་ཀ་ག་རེ་བྱེད་ཀྱི་འདུག་ཨ་ནས། ས་གནས་ལ་ལས་ཀ་ག་རེ་བྱེད་དགོས་ས་རེད། ཨ་ནེ་གྲོས་བསྡུར་བྱེད་པའི་སྐབས་ལ་ད་ནི་ས་གནས་མ་འདྲ་ནས་དཀའ་ངལ་མ་འདྲ་བཤད་ཡོང་པའི་སྐབས་ལ་ཨ་ནེ་ས་གནས་སོ་སོ་གི་གནད་དོན་རྟོགས་ཡ་དང། ཨ་ནེ་དེ་ག་དེ་ཡང་ཁ་ཤས་ཀྱིས་ཨ་ནེ་ཐག་གཅོད་བྱེད་པའི་བརྒྱུད་རིམ་དེ་ཚོ་ཤེས་ཡ་དང། འཛིན་སྐྱོང་གི་ལས་བྱེད་གསར་པ་དེ་འདྲ་ལ་ཡ་ཐུགས་ཕན་རྒྱ་ཆེན་པོ་གསོས་ཡོད་རེད་ཞུ་ཡ་ཡིན། བྱས་ཏེ་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚགས་ཚུད་ཡོང་ཆེད། ས་གནས་འགོ་འཛིན་རྣམ་པའི་ཚོགས་ཆེན་དེ་བཞིན་ལོ་ངོ་ཉི་ཤུ་རྩ་གྲངས་གོང་ནས་ཚོགས་བཞིན་ཡོད་ཀྱང་ཕྱི་ལོ་ཉིས་སྟོང་གཉིས་ལོར་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས་དབུ་ཁྲིད་པའི་བཀའ་ཤག་སྐབས་ནས་ཚོགས་འདུའི་འགྲོ་ལུགས་འགྲོ་སྟངས་དང་མཐུན་པའི་སྒོ་ནས་གྲོས་གཞི་གྲོས་ཆོད་གཏན་འབེབས་གནང་བ་གཞིར་བཟུང་གིས་ལྷན་ཚོགས་དེ་འཚོགས་པ་ནས་བཟུང་སྟེ་ད་ལོ་ལྷན་ཚོགས་ཐེངས་བཅོ་ལྔ་པ་དེ་ཆགས་ཀྱི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགོངས་པ་བཞིན་སྙིང་རྗེའི་བློ་ཡི་སྟེང་ནས་བྱམས་བརྩེ་གོང་འཕེལ་གཏོང་རྒྱུ་དང། ཆོས་ལུགས་དང་མ་འབྲེལ་པའི་ཡ་རབས་སྤྱོད་བཟང་གི་སློབ་གསོ་འདི་ད་ལྟའི་སྤྱི་ཚོགས་ལ་དགོས་མཁོ་ཧ་ཅང་གི་ཆེན་པོ་ཆགས་ཡོད་པས། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང་གིས་འབྲེལ་ཡོད་ཀྱི་བགྲོ་གླེང་ཚོགས་འདུ་ཞིག་བསྐོང་ཚོགས་གནང་ཡོད་པའི་ཞིབ་ཕྲའི་གནས་ཚུལ་འདི་གའི་ཆེད་གཉེར་གསར་འགོད་པ་སྒྲོལ་དཀར་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཨ་རིའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང། སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་གི་ལས་གཞིའི་ཁོངས་ནས། སྙིང་རྗེ་གོང་འཕེལ་དང་འབྲེལ་བའི་དམིགས་བསལ་གྱི་བགྲོ་གླེང་ཚོགས་འདུ་ཞིག་བསྐོང་ཚོགས་གནང་ཡོད་པ་དང། དེ་བཞིན་སློབ་གསོའི་ཁྱབ་ཁོངས་སུ་སྙིང་རྗེ་གོང་འཕེལ་གྱི་གནས་སྟངས་དང། རིག་གཞུང་མི་འདྲ་བའི་ནང། སྙིང་རྗེ་སྒོམ་ཐབས་སྐོར་ལ་ཉམས་མྱོང་ངོ་སྤྲོད་གནང་ཡོད། ཉིན་གཉིས་ཀྱི་བགྲོ་གླེང་ཚོགས་འདུ་འདིའི་ཐོག་རྒྱལ་ཁབ་དང་ཁྱབ་ཁོངས་མི་འདྲ་བ་ནས་ཆེད་ལས་མི་སྣ་མཉམ་འཛོམས་བྱུང་ཡོད་པའི་སྐོར་ལ། སཱིའི་ཤེས་ཡོན་སློབ་གསོ་དང། ནང་ཆོས་དང་ཚན་རིག་ལས་གཞིའི་ཐོག་ཐུགས་འགན་བཞེས་གནང་མཁན་གཙོ་གྲས་བརྩོན་འགྲུས་བསམ་འཕེལ་ལགས་ནས་ངོ་སྤྲོད་གནང་བྱུང། ད་ལྟ་ཚོགས་འདུ་དེ་ལ་མཉམ་ཞུགས་གནང་མཁན་སྙིང་རྗེ་གི་ད་ལྟ་ང་ཚོ་ལས་རིམ་ཨེ་མོ་རི་ལ་ཡོད་པ། འདི་ཚོ་ལག་ལེན་བསྟར་བསྡད་མཁན་དགེ་རྒན་ཡོད་རེད་འཛིན་སྐྱོང་གི་མི་སྣ་ཡོད་རེད་ཆེད་ལས་པ་ཡོད་རེད་ཚན་རིག་པ་ཡོད་རེད་འདི་ནང་ལ་ད་ལོ་སྔ་མ་དང་མི་འདྲ་བར་དམིགས་བསལ་བཟོ་འདྲ་ཅིག་ག་རེ་ཡོད་རེད་ཟེར་ཞུས་པ་ཡིན་ན། CBCT ལས་རིམ་གཅིག་ཡོད་རེད། དཔྱད་སྒོམ་ལ་བརྟེན་པའི་སྙིང་རྗེའི་སྒོམ་ཐབས། འདི་ལག་ལེན་བསྟར་བསྡད་མཁན་གྱི་ང་ཚོའི་ད་ག་རེ་ཟེར་ར་ཤེས་ཡོན་གྱི་ནང་ལ་ལས་འགུལ་སྤེལ་བསྡད་མཁན་རྒྱལ་ཁབ་མི་འདྲ་བ་དྲུག་ནས་མི་སྣ་དུ་ཕེབས་ཡོད་རེད། ཚོགས་ཞུགས་མི་སྣ་ཚོས་ཤེས་ཡོན་གྱི་ཁྱབ་ཁོངས་ནང། སྙིང་རྗེ་གོང་འཕེལ་རྒྱ་ཆེ་རུ་གཏོང་ཐབས་དང། ད་ལྟ་བར་རང་རང་གི་ས་གནས་སུ་སྙིང་རྗེ་གོང་འཕེལ་གྱི་ལས་དོན་ཐོག་འཕྲད་པའི་དཀའ་ངལ་སེལ་ཐབས་སོགས་ཀྱི་ཐོག་ལ་ཡང་བགྲོ་གླེང་བྱུང་ཡོད། ད་ལྟ་སཱིའི་ཤེས་ཡོན་སློབ་གསོ་ནང་ལོགས་ལ་སློབ་ཕྲུག་ཚོ་ལ་ད་ཅིག་ནང་གི་གཞི་རྩའི་རིན་ཐང་གོང་འཕེལ་བཏང་གི་ཡོད་པ་སོང་ཙང་བཏང་མཁན་དགེ་རྒན་ཡིན་ནའི་འདྲ་ད་འཛིན་སྐྱོང་ནང་ལ་ཡོད་ནའི་འདྲ་ཁོ་རང་ཚོ་སོ་སོའི་རྒྱུད་ལ་ཨ་ནི་ཅིག་གི་ཡོན་ཏན་དེ་ཚོ་འཚར་སྐྱེད་བྱེད་མ་ཐུབ་པ་ཡིན་ན་ཨ་ནི་ཅིག་སློབ་ཕྲུག་ལ་ཕར་གོང་འཕེལ་བཏང་དུས་གཅིག་ནས་ཁོ་རང་ཚོ་ཨ་ནི་དཀའ་ངལ་འཕྲད་ཀྱི་རེད་གཉིས་ནས་ཨ་ནི་སློབ་ཕྲུག་ཚོས་ཀྱི་དགེ་རྒན་གྱི་ད་སྙིང་རྗེ་རིན་ཐང་དེ་ཚོ་བརྩི་གི་མེད་པ་བྱས་ཨ་ནི་སྙིང་རྗེའི་སྐོར་ལ་ཁྲིད་པ་ཡིན་ན་ཨ་ནི་སློབ་ཕྲུག་ཚོ་ལ་འཇུག་པོ་ཡོང་གི་མ་རེད་པ་དེ་འདྲ་ཡིན་པ་སོང་ཙང་དགེ་རྒན་ཚོ་དང་མདོར་ན་ད་སློབ་གྲྭའི་ནང་ལོགས་ལ་སློབ་གྲྭའི་གི་ཨ་ནི་ཆར་གཏོགས་པའི། ལས་བྱེད་སུ་འདྲ་ཅིག་ཡིན་ན་ཡང་ཁོ་ཚོའི་གི་རྒྱུད་ལ་མི་ཡི་གཞི་རྩའི་རིན་ཐང་སྤྱི་དང་ཁྱད་པར་དུ་སྙིང་རྗེ་གོང་འཕེལ་བཏང་ཡ། འོ་འདི་འདྲའི་ཆེད་ནས་ད་ཁོ་ཚོས་ད་ལྟ་ལས་གཞི་སྤེལ་ནས་ཨ་ནི་དེ་རིང་ཡིན་ན་འདིར་ལ་ཁོ་རང་ཚོས་གི་ཨ་ནི་སུ་སོ་སོའི་རྒྱལ་ཁབ་ནང་ལོགས་ལ་ལས་གཞི་ག་འདྲས་སྤེལ་གི་ཡོད་པ་འདི་ཨ་ནི་ང་ཚོ་ལ་ངོ་སྤྲོད་དུ་གནང་སོང། ཡང་བསྟན་འཛིན་བསོད་ནམས་ལགས་ནི། སཱིའི་ཤེས་ཡོན་སློབ་གསོའི་ཞིབ་འཇུག་ཐད་ཕྱག་ལས་གནང་བཞིན་ཡོད་པས། ད་རེས་ཀྱི་བགྲོ་གླེང་འདིའི་ཐོག་ནས། ས་གནས་ཀྱི་དགོས་མཁོ་དང་བསྟུན་ནས་བསྐྱོད་རྒྱུ་གལ་ཆེན་པོ་ཡིན་པ་གསུངས་བྱུང། དེ་རིང་འདིར་ཕན་ངེས་མང་པོ་ཅིག་གིས་ད་ཁོ་རང་ཚོའི་ས་གནས་འདྲ་མིན་ནས་ཕེབས་ཡོད་རེད་དུས་ཙམ་པ། ས་གནས་སོ་སོ་ཀྱི་ད་ཅིག་གནས་སྟངས་མ་འདྲ་བ་ལ་དཔག་པའི་ཐད་ནས་ད་ལྟ་ང་རང་ཚོ་ད་ལྟ་ཨེ་མོ་རི་གི་སྙིང་རྗེ་ལྟེ་གནས་ཁང་གི་ནང་ད་སྙིང་རྗེ་གི་ད་ལས་རིམ་བྱེད་རོགས་དེ་གས་དེ་ག་འདྲས་ཕ་གི་ས་གནས་ཀྱི་དགོས་མཁོ་དང་བསྟུན་བྱས་བསྒྱུར་བཅོས་བཏང་དགོས་ཀྱི་མེད་དེ་གས་དེ་ད་ང་ཚོ་ཧ་གོ་དུས་ཙམ་པ། འདི་ལ་ཡ་ས་གནས་ལ་བབས་པའི་བསྒྱུར་བཅོས་བཏང་སྟངས་འདི་ལ་ལྟོས་བྱས་ན་ང་ཚོས་ཞིབ་འཇུག་བྱེད་སྟངས་ཀྱི་ལྟ་ད་ལྟ་ང་ཚོས་དེ་འདྲའི་ལག་བསྟར་བྱས་བཞག་རྒྱུ་མང་པོ་གཅིག་ཕ་གི་ས་གནས་ལ་ཏག་ཏག་འཇུག་པོ་གཅིག་ཡོང་གི་མི་འདུག་ག་མེད་དུས་ཙམ་པ་ད་ཕ་གི་ས་གནས་ལ་རན་པའི་གི་ཁོ་རང་ཚོས་ཀྱི་ད་བསྒྱུར་བཅོས་ཅིག་བཏང་ཚར་བའི་རྗེས་ལ་ཡ་ལག་བསྟར་བྱེད་དུས་ཙམ་པ་ཨ་ནི་དངོས་སུ་ཕ་གི་ལ་ཡ་ད་གང་ཟག་སྒེར་ཡིན་ནའི་རེད་ཨ་ནི་སློབ་ཕྲུག་ཡིན་ནའི་རེད་ཕ་མ་ཡིན་ནའི་རེད་ད་དེ་གས་ལ་ཕན་ཐོགས་ཡོང་གི་ཡོད་མེད་ང་ཚོས་ད་གཞི་ནས་ཞིབ་འཇུག་བྱས་འགོ་འཛུགས་དགོས་རེད་ད་ཞིབ་འཇུག་གི་འགྲོ་སྟངས་རིམ་པ་འགྲོ་གི་འདུག་རེད་ད་དེ་རིང་འདིར་ལ་ཁོ་ཚོ་ཕེབས་པའི་རྐྱེན་གྱིས་ད་ང་ཚོ་ཞིབ་འཇུག་ཐོག་ནས་བསམ་བློ་བཏང་ཡ་མང་པོ་བགྲོ་གླེང་ཚོགས་འདུ་འདི་དང་འབྲེལ་བའི་ཐོག་ནས་མཉམ་ཞུགས་གནང་མཁན་མི་སྣ་ཁག་ཅིག་གིས། སཱིའི་ཤེས་ཡོན་སློབ་གསོ་འདི། རྒྱལ་ཁབ་དང་ས་གནས། སློབ་གྲྭ་བཅས་ཀྱི་རིམ་པའི་ནང་ལག་བསྟར་གནང་པའི་གནས་ཚུལ་ངོ་སྤྲོད་གནང་པ་དང། འབར་ཟིལ་ནས་ཡིན་པའི Valentin Conde ལགས་ཀྱིས་གསུངས་པར། ྋགོང་ས་ཏཱ་ལའི་བླ་མ་མཆོག་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཆོས་ལུགས་དང་མ་འབྲེལ་བའི་ཡ་རབས་སྤྱོད་བཟང་གི་སློབ་གསོ་འདི། འབར་ཟིལ་ལ་དགོས་མཁོ་ཆེན་པོ་ཞིག་ཆགས་ཡོད་པ་དང།

དམིགས་བསལ་གྱི་ལས་གཞི་ཞིག་ཡིན་པ་དང་རང་ཉིད་སློབ་གསོའི་ལས་དོན་ཐོག་ལོ་ངོ་སུམ་ཅུ་ལྷག་ཙམ་ལས་ཀ་བྱ་མྱོང་ཡོད་པས་ད་རེས་དོན་ངོ་མའི་རེ་བ་ཞིག་མཐོང་ཐུབ་པ་འདི་ནི་གོ་སྐབས་ཤིག་དང། མངོན་འགྱུར་ཐུབ་རྒྱུ་ཡིན་པ་ཚོར་བྱུང་བས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་པ་གསུངས་སོང། ཨེ་མོ་རིའི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང་ནས་གོ་སྒྲིག་གནང་པའི་ད་རེས་ཀྱི་བགྲོ་གླེང་འདིའི་ཐོག་དམིགས་བསལ་མེག་སི་ཁོ་དང། བྷེ་ར་ཛིལ། རོ་མཱ་ནི་ཡ། དབྱིན་ཡུལ་སོགས་ནང་སིའི་ཤེས་ཡོན་སློབ་གསོའི་ཉམས་མྱོང་མི་འདྲ་བ་ཁག་མཉམ་སྤྱོད་གནང་ཡོད། གོང་ཞུས་གནས་ཚུལ་ཁག་སྒྲོལ་དཀར་གྱིས་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནས་ཕྱོགས་བསྡུས་ཞུས་པ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གླེང་མོལ་ཞེས་པའི་ལེ་ཚན་ནང། དཔལ་ལྡན་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་དང་ཨ་མེ་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོ་གཉིས་བར་ལོ་ངོ་ཉི་ཤུ་རྩ་ལྔའི་གོང་ལ་འབྲེལ་བ་བྱུང་སྟངས་དང། མཉམ་འབྲེལ་ཇི་སྤེལ། འབྲེལ་ལམ་འདི་བརྒྱུད་ཤེས་ཡོན་བསྟི་གནས་ཁང་སོ་སོར་ཕན་ཐོགས་ཇི་བྱུང་སོགས་དང་འབྲེལ་ཡོད་སྐོར། འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་མཁན་པོ། དགེ་བཤེས་བློ་བཟང་བསམ་གཏན་ལགས་ཀྱི་ལྷན་དུ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་སྐལ་ལྡན་བློ་གྲོས་ལགས་བར་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། འབྲས་སྤུངས་བློ་གསལ་གླིང་གི་མཁན་རིན་པོ་ཆེ་དགེ་བཤེས་བློ་བཟང་བསམ་གཏན་མཆོག་ང་ཚོའི་སྒྲ་འཇུག་ཁང་འདི་ནང་ལ་ཡང་ཕེབས་པ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡིན་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཐོག་མར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྒོ་གསུམ་གུས་པ་ཆེན་པོས་གུས་ཕྱག་ཕུལ་ནས་རྣམ་པ་ཚོར་ཕྱག་ལས་གནང་མཁན་དང། ཨ་ནེ། གཟིགས་གསན་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ན་ཞུ་གི་ཡིན།

རེད། ད་ལྟ། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ཀྱི་ལོ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི། ཨི་མོ་རི་གཙུག་ལག་སློབ་གཉེར་ཁང་ལ་ཆིབས་བསྒྱུར་གནང་ནས། དེ་ནས་ཨི་མོ་རི་གཙུག་ལག་སློབ་གཉེར་ཁང་དང་བོད་ཀྱི་མཐུན་ཚོགས་དེ། ཨ་ནི་འབྲས་སྤུངས་བློ་གསལ་གླིང་གི། རྒྱ་གར་ལ་ཡོད་དེ་ཡིན་གྱི་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་དང། ཨི་མོ་རི་གཙུག་ལག་སློབ་གཉེར་ཁང་གཉིས་ཀྱི། ཨ་ནི་ཟུང་འབྲེལ་གྱི། ཨ་ནི་བསླབ་གཞི་གི་འབྲེལ་ལམ་བཞག་ནས་ད་འདི་ཀྱི་ད་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་འདི་ཚུགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཐོག་མ་དེ་དབུ་འབྱེད་གནང་མཁན་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དངོས་སུ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ལ་ཆིབས་བསྐྱོད་གནང་ནས་དབུ་བཞུགས་གནང་ནས་སྐབས་དེ་དུས་ཨ་ནི་གྲྭ་ཚང་གི་མཁན་རིན་པོ་ཆེ

དེའི་གི་བསླབ་གཞི་དེ་དེ་ནས་ང་ཚོ་ཕ་རྒྱ་གར་ནང་ལོགས་ལ་ད་ཉིས་སྟོང་བདུན་ལོ་ལ། ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་དེ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་ཕུལ་བྱུང་གི་ཨ་ནི་སློབ་དཔོན་གྱི་གཟེངས་རྟགས་དེ་དང་ད་གོ་གནས་དེ་ཕུལ་རེད་དེ་ཕུལ་བ་ལ་བརྟེན་ནས་སྐྱབས་མགོན་རིན་པོ་ཆེ་གིས་ད་འདིའི་བསླབ་གཞི་དེ་ད་རྒྱ་གར་ནང་ཡོད་དེ་བཞིན་གྱི་གདན་ས་གསུམ་གཙོ་བོ་བྱས་པའི་ད་སྒང་ག་ལ་དེ་ཚན་རིག་གི་བསླབ་གཞི་དེ་ཡིན་གཅིག་མིན་གཅིག་བཙུགས་དགོས་རེད་ཟེར་བཀའ་གནང་བ་ནས་བཟུང་དེ། ཨ་ནེ་ཉིས་སྟོང་བདུན་ནས་ད་ལྟ་བར་དུ་བསླབ་གཞིའི་གི་འབྲེལ་བ་དེ་འདུག་སེ་ཆགས་བསྡད་རེད། དེ་དང་མཉམ་དུ་ཡང SEE Learning གི་བསླབ་གཞི་དེ་དང་ད་ག་ནང་བཞིན་གི་དེ་བྱམས་བརྩེའི་གི་ད་སི་ཨ་སི་ཡའི་གི་ད་བསླབ་གཞི་གཉིས་ཀ་ཨ་ནེ་དངོས་གཞི་དེ་ད་ག་ད་ཉིས་སྟོང་བཅོ་ལྔ་ལོ་ལས་གནང་ནས་ཉིས་སྟོང་བཅུ་དགུ་གི་ལོ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག

སྒྲོ་བཏགས་ཡོད་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་ང་ཚོ་འདུག་སེ་ཆགས་རེད་ད་རིང་ང་ཚོ་དེ་པ་ཀི་ཐང་ཨེ་མོ་རི་དང་བོད་ཀྱི་མཐུན་ཚོགས་ཀྱི་ད་དུས་ཆེན་འཚོགས་ཡ་དེ་ཡང་དེ་འདྲ་ཅིག་ནས་རེད།
ལགས་ལགས། མཁན་རིན་པོ་ཆེས་ད་ལྟ་འདི་གསུངས་པ་ག་ལ་ཡ་དེ་ཨེ་མོ་རི་ཡང་ཐུན་མོང་མ་ཡིན་པ། ཅིག་འདྲ་བ་གཅིག་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་དམིགས་བསལ་སློབ་དཔོན་བྱས་བྱས། འགྲོ་སྟངས་བྱས་པ་ཡིན་ན། ལོ་གཅིག་ལ་ཡ་འཛིན་གྲྭ།

འབྲེལ་བ་འདི་ག་འདྲ་སེ་རྒྱ་སྐྱེད་ཕྱིན་པ་ཡིན་ན་ག་འདྲ་སེ་དེ་ད་ལྟ་རེད་བོ་རེད། དོ་འདི་ལོ་ཉི་ཤུ་རྩ་ལྔའི་རིང་ལ་ཡ་གནས་ཡག་འདི་ག་འདྲ་སེ་བྱུང་བ་རེད་ལགས་ཐོག་མར་འདི།
ད་དེ་ད་ལྟ་དེ་དགུ་བཅུ་གོ་བརྒྱད་ཀྱི་སྔོན་ལ་ད་ལྟ་ང་ཚོ་བསླབ་གཞིའི་འབྲེལ་བ་ཆགས་ཡ་དེ་དགུ་བཅུ་གོ་བརྒྱད་ཉིན་ལོ་འདི་ལ་རེད་དེ། ཡིན་ནའི་དེའི་སྔོན་ལ་དགུ་བཅུ་གོ་གསུམ་གྱི་ལོ་ལ་གྲྭ་ཚང་བློ་གསལ་གླིང་གི་ཨ་ནེ་ག་ས་ག་ལ་ད་ཕྱི་ལོགས་ལ་ང་རང་ཚོ་གི་ད་གཙོ་བོ་ཨ་ནེ་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་དར་སྤེལ་གནང་ཡག་རེད། འཛམ་གླིང་ཞི་བདེ་གི་གལ་ཆེ་ཤོས་དང་པོ་དེ་ལ་ང་ཚོ་གི་དམིགས་ཡུལ་དེ་འཛམ་གླིང་ཞི་བདེ་གི་ཆེད་དུ་འདུག་སེ་སྐོར་སྐྱོད་གནང་ཡས་དང། ད་འདི་ནས་བོད་ནས་ད་འདི་འདྲའི་དཀའ་ངལ་བྱུང་བ་ལ་བརྟེན་ནས་ད་བོད་གི་རིག་གཞུང་དེ་ད་ང་ཚོ་ཕྱི་ལོགས་ད་སྒང་ག་ལོགས་འདུག་སེ་གནང་ཡས་ཆེད་དུ་བོད་དོན་གི་ཐོག་ལ་དེ་འདྲ་སེལ་ཡས་ཀྱི་དོན་དག་ལ་གསལ་བསྒྲགས་གནང་ཡས་རེད་ཨ་ནི་གསུམ་པ་དེ་ལ་ད་དེ་བོད་ནས་ཕེབས་མཁན་མང་པོ་ཞེ་པོ་གཅིག་ད

དེ་ལ་བརྟེན་ནས་ད་ང་ཚོ་གི་ཆོས་ཚོགས་ཅིག་འདི་གཡས་གཡོན་ལ་ཆོས་ཚོགས་ཅིག་བྱུང་ན་ཡག་པོ་འདུག་ཟེར་དུས་ནི་གྲྭ་ཚང་གི་ཆོས་ཚོགས་ཅིག་འདི་ནང་ལ་བསྐྱོན། འདི་ཆོས་ཚོགས་འདི་བསྐྱོན་དུས་ཆོས་ཚོགས་ཀྱི་འགན་འཛིན་དེ་ད་ལྟ་ང་ཚོ་དགེ་བཤེས་བློ་བཟང་ལགས་བསྐོ་བཞག་གནང་ནས། དགེ་བཤེས་བློ་བཟང་ལགས་ཆོས་ཚོགས་ཁོ་རང་འདི་ནང་འགན་འཛིན་གནང་བ་དང་ཞོར་དུ་ཨ་ནི་ཨི་མོ་རི་ནང་ལོགས་ལ་ཨ་ནི PhD ཐོན་ཡས་ཀྱི་ད་སློབ་སྦྱོང་འདུག་སེ་གནང། དེ་ནས་དགེ་བཤེས་ལགས་ཕ་གི་ལ་སློབ་སྦྱོང་ཐོན་པ་དང་མཉམ་དུ་ཨ་ནི་སྐྱབས་མགོན་རིན་པོ་ཆེ་ཕ་གི་ལ་ད་ཐེངས་མ་མང་པོ་ཆིབས་བསྒྱུར་གནང་རེད། དེ་ནས་ད་ལྟ་ཉིས་སྟོང་བདུན་གྱི་ལོ་དང་ཉིས་སྟོང་དྲུག་གི་ལོ་ལ་ཆིབས་བསྒྱུར་གནང་དུས་ཉིས་སྟོང་བདུན་གྱི་ལོ་ལ་སྐྱབས་མགོན་རིན་པོ་ཆེ་ལ་ད་ག་རེ་ཟེར་ཨེ་མོ་རི University གཙུག་ལག་སློབ་གཉེར་ཁང་ཁོ་རང་ཚོ་གི་ཨ་ནེ་ཕུལ་བྱུང་གི་དགེ་རྒན་གྱི་གཟེངས་བསྟོད་ཕུལ་ཡ་རེད་འདི་འདྲ་གནང་ནས་དེ་ནས་ད་ལས་གཞི་དེ་ད་ཨེ་མོ་རི་དང་བོད་ཀྱི་མཐུན་ཚོགས་དང་འབྲེལ་ནས་ལས་གཞི་དེ་གནང་ཡ་དེ་གཙོ་བོ་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གྱིས་འདི་གནང་དུས་འདི་གྲྭ་ཚང་བློ་གསལ་གླིང་ལ་འགན་འཁྱེར་བ་རེད་ཟེར་ནས་བཀའ་གནང་ནས་ད་ང་ཚོའི་གྲྭ་ཚང་གི་སྒོམ་སྒྲུབ་དང་ཚན་རིག་བསྟི་གནས་ཁང་ཅིག་ཉིས་སྟོང་བཅུ་བདུན་གྱི་ལོ་ལ་གསར་བཞེངས་གནང་ནས་སྐུ་མདུན་སྐྱབས་མགོན་རིན་པོ་ཆེ་གིས་དབུ་འབྱེད་གནང་བ་དང་སྦྲགས་ནས་ད་འདིའི་ཐོག་ནས་ད་ལྟ་ང་ཚོ་འདུག་སེ་བྱས་ནས་ད་དགེ་བཤེས་གཙོ་བོ་ཕ་གིའི་ད་ལྟ་འབྲེལ་བ་གནང་ཡས་དེ་འདི་ཡར་ཨི་མོ་རི་གཙུག་ལག་སློབ་གཉེར་ཁང་གིས་ད་འདིའི་ནང་ལོགས་ལ་ཕྱག་ལས་གནང་མཁན་མང་པོ་ཅིག་བོད་ལ་སེམས་ཤུགས་ཡོད་མཁན།

ད་ལྟ་འབྲེལ་བ་དེ་བཞག་པ་ལ་བརྟེན་ནས་ཨ་ནི་ཨི་མོ་རི་གཙུག་ལག་སློབ་གཉེར་ཁང་གི་ཨ་ནི་སློབ་ཕྲུག་མང་པོ་ཅིག་གདན་ས་ནང་ལ་ཕེབས་ཡས་དང་རྡ་རམ་ས་ལ་ཕེབས་ནས་ཁོ་རང་ཚོ་ལ་ང་ཚོ་ཤེས་ཡོན་བརྗེ་ལེན་ཐོག་ནས་གནང་ཡས་དང་ད་ག་ནང་བཞིན་གྱི་ཤེས་ཡོན་བརྗེ་ལེན་གསུང་འདོན་བརྩམས་པ་ལྟ་ཁོ་ཚོ་ནང་ཆོས་ངོ་སྤྲོད་སོགས་པ་དང་ས་ག་བོད་ཀྱི་རིག་གཞུང་ལ་རེ་ལ་རེ་ཨ་ནི་ཁོ་རང་ཚོ་དགེ་རྒན་གྱི་དེ་ཚོ་ད་ལོ་ལྟར་རེ་ཞིག་དཔེར་ན་ཨ་ནི། དབྱར་ཁ་གི་ཟབ་སྦྱོང་གཅིག་ཁོ་རང་ཚོ་ཕར་ཕེབས་ཀྱི་ཡོད་རེད། དེ་ཨེ་མོ་རི་ནང་ལོགས་ལ་གུང་སེང་དེ་དབྱར་ཁའི་གུང་སེང་དང་དགུན་ཁའི་གུང་སེང་སྐབས་ལ་ཨ་ནི་དགེ་རྒན་བསྡུ་རུབ་གནང་ནས་དེ་མར་ལྷོ་ཕྱོགས་ལ་མར་ཕེབས་ནས་ད་གདན་ས་ཐེངས་མང་ང་ཚོ་གདན་ས་གསུམ་ཀ་ནང་ལོགས་ལ་ཁོ་རང་ཚོ་ཕེབས་ནས་ལོ་རེ་ལོ་རེ་དགེ་རྒན་བརྒྱ་ལྷག་ཙམ་ཅིག་འདུག་སེ་ཕེབས་ཀྱི་ཡོད་རེད། འདི་ད་ལྟ་ཁོ་ཚོ་དགེ་རྒན་བརྒྱ་ཕེབས་ཚན་རིག་དང་སུ་དང་ཨང་རྩིས།

ད་ཁོ་རང་ཚོ་གིས་དོ་སྣང་ཡག་པོ་གནང་ཡས་དང་བྱས་ནས་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ཅི་གསུང་བསྒྲུབས་ནས་ད་འདིས་ཕན་ཐོགས་ཡག་པོ་ཡོད་པ་དང་དེ་འདྲས་ལ་བརྟེན་ནས་ཨ་ནི་ང་རང་ཚོ་གི་གྲྭ་ཚང་སོ་སོའི་ནང་ལོགས་ལ་ཡང་ད་ཚན་རིག་གི་རྒྱུགས་སྤྲོད་དང་གྲྭ་ཚང་སོ་སོའི་ནང་ལོགས་ལ་ཚན་རིག་གི་བསླབ་གཞི་དེ་འགོ་བཙུགས་ནས་ད་ལོ་རྒྱུས་རིང་པོ་ཆགས་རེད་ད་ང་ཚོ་དགེ་ལུགས་རྒྱུགས་སྤྲོད་ནང་ལོགས་ལ་ཡང་ཚན་རིག་གི་རྒྱུགས་སྤྲོད་དེ་འདྲས་ཆགས་ནས་ད་ཉིས་སྟོང་བཅོ་བརྒྱད་ནས་བཟུང་ནས་ད་བཅོ་བརྒྱད་བཅུ་དགུ་ནས་བཟུང་ནས་ད་ང་ཚོ་དགེ་ལུགས་རྒྱུགས་སྤྲོད་ནང་ལོགས་ལ་ཡང།

ཨ་ནི་རྒྱུ་རྒྱུད་གྲྭ་སྟོད་སྨད་རེད་ད་ག་ནང་བཞིན་གྱི་བཀྲ་ཤིས་ལྷུན་པོ་དང་རྭ་སྟོད་ཆ་ཚང་ནང་ལོགས་ལ་ཕན་ཐོགས་ཆེན་པོ་ཞེ་པོ་ཅིག་བྱུང་ཡོད་རེད་བསམ་གི་འདུག། ད་ད་ད་འདི་དུས་ཚོད་ཞེ་དྲག་ཡོད་མ་རེད་ཡ་བཀའ་མོལ་ཞེ་དྲག་དེ་འདྲ་ཞུ་ཡི་ཡོད་ད་ད་འདི་གསུམ་པོ་རེད་དཔེར་ན་གདན་ས་སོ་སོའི་ནང་ལོགས་ནས་ད་ཚན་རིག་པ་ག་ཚོད་ཚན་རིག་སློབ་གཉེར་བྱེད་མཁན

ད་ལྟ་ཚན་རིག་གི་བསླབ་གཞི་དེ་ལ་བརྟེན་ནས་སྤྱིར་བཏང་ནས་ང་རང་ཚོ་གི་ཚན་རིག་པ་དེ་ཚོ་གི་བསླབ་གཞི་ཆ་ནས་ད་གང་ལྟར་དཔྱད་པ་བྱེད་སྟངས་དེ་ལ་བརྟེན་ནས་ཡོང་གི་ཡོད་རེད་དེ་ཡིན་ན་ཡང་དགེ་འདུན་པའི་ནང་ལོགས་ལ་ང་རང་ཚོ་གི་ནང་ཆོས་གི་ཐོག་ནས་ད་དཔལ་ནཱ་ལེནྡྲ་གི་སྲོལ་རྒྱུན་གི་དཔྱད་པ་བྱེད་སྟངས་ལ་བརྟེན་ནས་སེམས་ཁམས་དེ་གཙོ་བོ་བྱས་ནས་སེམས་ཀྱི་ཐོག་ནས་འགྲོ་སྟངས་དེ་བྱས་ཏེ་ཚན་རིག་པ་ལས་ལྡབ་འགྱུར་ཉིས་འགྱུར་ལྷག་པ་ཡོད་རེད། དངོས་ཁམས་ཀྱི་ཐོག་ནས་ང་རང་ཚོ་ཕྱིའི་གཟུགས་དང་དེ་ཚོ་ལ་བརྟེན་ནས་ཚན་རིག་པ་ཁོ་རང་ཚོ་གིས་བརྟག་དཔྱད་བྱས་ནས་དཔེར་ན་རྡུལ་ཕྲན་གྱི་སྐོར་འདྲ་བོ་ཕྱིན་པ་ཡིན་ན་རྡུལ་ཕྲན་གྱི་སྐོར་འདྲ་བོ་དང་དེ་ཚོ་གང་ཡིན་པ་དེ་ང་རང་ཚོའི་ནང་པའི་གཞུང་ནས་གསུངས་ཡོད་རེད་དེ་ཡིན་ན་ཡང་དཔྱད་པ་བྱས་དེ་འདྲ་མ་རེད་རིགས་པའི་ཐོག་ནས་འདུག་སེ་ཡོང་འདི་དགོས་རེད་པ་དེ་ཡིན་དུས་ཁོ་རང་ཚོ་གི་ཕྱི་གི་ད་ང་ཚོ་གི་འཕྲུལ་ཆས་ལ་བརྟེན་ནས་ང་ཚོའི་འཕྲུལ་ཆས་ལ་བརྟེན་ནས་ཁོ་རང་ཚོ་གི་འཕྲུལ་ཆས་ལ་བརྟེན་ནས་འདུག་སེ་དང་འདི་ག་ལ

འདི་ནུབ་ཕྱོགས་ཚན་རིག་པའི་འཐེན་ཤུགས། ས་ཁམས་ཀྱི་འཐེན་ཤུགས་ཡོད་པ་འདི་ཨ་ནི་ད་བཤད་སྲོལ་ལ་ཡ། ཨ་ནི་འདི་འདྲའི་བརྟག་དཔྱད་བྱེད་མཁན་ཅིག་མགོ་ལ་ཡ་ཀུ་ཤུ་ཟག་བྱས་ཚན་རིག་པ་ཅིག་མགོ་ལ་ཡ་ཀུ་ཤུ་ཟག་བྱས་ཨ་ནི་ཀུ་ཤུ་ཟག་སྟངས་འདི་གི་ཐོག་ནས་ཨ་ནི་འཐེན་ཤུགས་ཀྱི་རིག་པ་འདི་རྙེད་པ་རེད། ཨ་ནི་འཕགས་པ་ལྷས་ཨ་ནི།

ང་རང་ཚོའི་བླ་མ་ཐུགས་དམ་བཞུགས་བསྡད་མཁན་གྱི་གནས་ཚུལ་དེ་ཚོ་ཁོ་ཚོའི་བསམ་ཡུལ་ལས་འདས་འགྲོ་གི་རེད། དེ་ནང་བཞིན་གྱི་ང་ཚོའི་གི་གནས་སྟངས་ཀྱི་དཔེ་ཆ་བློ་འཛིན་མང་པོ་བྱེད་ཡོང་གི་འདི་གི་དྲན་པ་དེ་ཚོ་ལྟ་ཡ་དེ་ཁོ་ཚོ་དེ་འཕྲུལ་ཆས་ཐོག་ནས་ལྟ་གི་རེད། ཨ་ནི་ཆུ་ཚོད་འདྲ་བོ་དེ་འདྲས་དང་ཨ་ནི་ཚིགས་ཁེབས་འདྲ་བོ་དེ་འདྲ་བརྒྱུད་ནས་ཉི་མ་ཆུ་ཚོད་བཞི་བཅུ་ཞེ་བརྒྱད་དེ་འདྲས་བཞག་ནས་དེ་ལ་བལྟས་ནས་གཉིད་ཁུག་སྟངས་དང་དེ་ཚོ་གང་ག་ལ་ཁོ་ཚོས་བརྟག་དཔྱད་བྱས་ནས་འདུག་ཡོང་གི་རེད། བྱས་ད་ང་ཚོའི་གི་ཐོག་ནས།

ཟླ་ཉིན་ང་ཚོ་གཤགས་འགྲོ་མཁན་དགེ་རྒན་བློ་བཟང་ཕུན་ཚོགས་རེད་ལོ་བརྒྱ་དང་གསུམ་རེད་ལོ་བརྒྱ་དང་གསུམ་གཤགས་འགྲོ་དེ་ཡིན་ན་དཔེ་དེ་དྲན་ཤེས་དེ་ཚོ་བརྟན་པོ་ཞེ་ཅིག་དེ་འདྲའི་ཁྱོན་ནས་མེད་པ་ཨོ་ད་དེ་ཚོ་གང་ཡིན་པ་དེ་ང་ཚོའི་གི་བློ་འཛིན་དང་དཔེ་ཆ་མང་པོ་རིག་ཆར་སྤྲད་ནས་དེ་ལ་བརྟེན་ནས་ཡོང་ཡ་རེད་གཙོ་བོ་ད་ལྟ་འཕྲུལ་རིགས་མ་ཡིན་པ་བྱས་ངས་ད་ལྟ་བཀའ་འདྲི་ཞུ་ཡ་དེ་དགེ་འདུན་པ་རང་གི་ཞིབ་འཇུག་དེ་འདྲ་གནང་ཡ་དེ་བྱེད་ཀྱི་ཡོད་རེད་ད་ལྟ་ང་རང་ཚོ་གི་དེ་ངས་ད་ལྟ་ཞུ་གི་ཡོད་ད་ལྟ་འབྲས་སྤུངས་ད་གདན་ས་གསུམ་ག་ནང་ལ་ཡོད་རེད་གཙོ་བོ་ད་ལྟ་མ་གན་ང་ཚོ་འཕྲུལ་ཆས་ཀྱི་ཐོག་ནས་གཟིམ་ཁུག་ཡ་དེ་ཚོ་ལ་བརྟག་དཔྱད་བྱེད་ཡ་དང་ཐུགས་དམ་ཉམས་བཞེས་བྱེད་ཡ་དང་དེ་ཚོ་སྒང་ཁ་ལོག་དགེ་འདུན་པ་སྦྱངས་ནས་ཁོ་རང་ཚོ་ཕེབས་ནས་ད་ལྟ་འཕྲུལ་ཆས་དེ་ཚོ་བརྟག་དཔྱད་གནང་ཡ་དེ་འདྲས་ཆགས་བསྡད་ཡོད་རེད་དེ་འདི་ག་ལེ་ག་ལེ་ཡར་རྒྱས་འགྲོ་ནས་ད་ལྟ་ང་རང་ཚོ་ལ་དགེ་འདུན་པའི་ནང་ལོག་ལ་དཀའ་ངལ་ཆེ་ཤོས་དེ་ཕྱི་རྒྱལ་གྱི་དབྱིན་ཇིའི་སྐད་ཡིག་ཐ་སྙད་དེ་ཚོ་མ་ཤེས་པ་འདི་ཡོད་རེད་མ་གཏོགས་སྤྱིར་བཏང་གི་ནམ་རྒྱུན་ནས་སློབ་སྦྱོང་བྱ་ཡག་གི་དཔྱད་པ་བྱེད་སྟངས་དེ་དང་དེང་དུས་ཀྱི་ཨ་ནི་ཚན་རིག་པའི་དཔྱད་པ་བྱེད་སྟངས་འདི་ད་ང་ཚོར་འདི་བས་ཞེའུ་ཡག་པོ་ཡོད་རེད། དེ་ཡིན་དུས་ད་འདིའི་སྟེང་ནས་ད་ག་ལེ་ག་ལེ་ང་ཚོ་སློབ་གཞི་དེ་ཚོ་ཕར་ཡར་རྒྱས་བཏང་ནས་གང་ག་ལོག་ལ་ཕར་ཐུག་སུ་གནང་ཐུབ་པས་དེ་ཕན་གྱི་རེད་བསམ་བསམ་བྱེད་སྟངས་འདི་ཡག་པོ་ཞེའུ་ཅིག་དེ་འདྲ་ཡོད་རེད་སྐུ་ཞབས་ཁ་ཤས་ལོག་ལ་གནང་བ་དགེ་བཤེས་ནང་ལོག་ལ་ཡག་པོ་ཞེ་དྲག་ཡོད་རེད་ཨང། ཐུགས་རྗེ་ཆེ། མཁན་པོ་ལ་ཕེབས་ཡ་དེ་ཉིས་སྟོང་བཅོ་བརྒྱད་ལོར་ལགས་རེད་ལགས་རེད་ད་དུས་ཀྱི་འགྱུར་བ་དེ་ཆེན་པོ་ཞེ་ཅིག་རེད་པ་དེང་སང་ལྷག་པར་དུ་འབྲེལ་མཐུད་འཕྲུལ་རིགས་ཀྱི་ཐོག་ནས་འབྲེལ་བ་ཆེན་པོ་ག་ཚོད་རེད་དེ་ཡར་རྒྱས་ཆེན་པོ་ཞེ་ཅིག་རེད་ད་ཡར་རྒྱས་ད་ག་རང་གི་ཐོག་ནས་འཛམ་བུ་གླིང་སྤྱི་ཡོངས་ལ་ལྷག་པར་དུ་ཕྲུ་གུ

གདན་ས་གསུམ་འདི་ཤེས་ཡོན་གྱི་ལྟེ་གནས་གཙོ་བོ་གཅིག་ལྷག་པར་དུ་ནང་ཆོས་རིག་གཞུང་དང་ད་ལྟ་འདི་འབྲས་སྤུངས་ལྟ་བུ་ཆ་བཞག་པས་ན་དཔལ་ནཱ་ལེནྡྲ་གཉིས་པ་ཞེས་ཞུ་སྲོལ་ཡོད་རེད་ཡིན་དུས་མ་འོངས་པར་བསླབ་པ་སློབ་གཉེར་འཐུས་ཤོར་མ་འགྲོ་ཡ་མུ་མཐུད་ནས་ཅིག་དགེ་བཤེས་རྩེ་གྲས་འདི་ཐོན་རྗེས་གར་རྩོམ་ཅིག་བསྟན་པ་མུ་མཐུད་ནས་འཛིན་སྐྱོང་སྤེལ་གསུམ་ཡོང་ཡ་ལ་ད་ད་ལྟ་ནས་འདི་ཚོ་ཅིག་སྟངས་འཛིན་གནང་དགོས་དང་གདོང་ལེན་གནང་དགོས་དེ་གལ་ཆེན་པོ་ག་རེ་གནང་ཡོད་རེད།
ད་དེ་ད་ལྟ་ཀ་འདི་ལ་གསུངས་པ་ནང་བཞིན་གྱི་ཁྲིམས་རང་མགོ་ཐོན་པ་རང་སོ་སོ་སོ་སོའི་ངོས་ནས་བསམ་བློ་བཏང་ཡས་དེ་གནད་དོན་དུ་གལ་ཆེན་པོ་རེད་ཡིན་ན་ཡང་དཔེར་ན་འབྲས་སྤུངས་ནང་ལོགས་ཡིན་པ་ཡིན་ན་ད་གདན་ས་གང་ག་ལ་གཅིག་པ་རེད་ཚོགས་དང་ཆོས་ར་ནང་ལོགས་ལ་ལག་ཐོག་ཁ་པར་འཁྱེར་མ་ཆོག་པ་ག་དུས་ཡིན་ནས་འདུག་སུ་རེད་ཨ་ནི་ང་རང་ཚོ་ག་དུས་ཡིན་ནས་ད་གང་ད་གུང་གསེང་སྐབས་ལ་སོ་སོ་སོ་འདུག་ས་ནས་ད་ལག་ཐོག་ཁ་པར་དེ་ལ་བརྟེན་ནས་སོ་སོ་སོ་ཕ་མ་སྤུན་ཀྱག་ལ་འབྲེལ་བ་བྱེད་ཡས་རེད་ད་ག་ནང་བཞིན་ཡང་སློབ་སྦྱོང་གི་ཐོག་ལ་ཡང། འབྲེལ་བ་ཞེ་དྲག་ཡོད་རེད་དེ་འདྲ་ཡིན་དུས་དེ་ཚོ་གུང་སེང་གི་ལོ་ན་འབྲེལ་བ་བྱས་མ་གཏོགས་དུས་རྒྱུན་དུ་ནི་ཁོ་རང་ཚོ་གི་དེའི་ཐོག་ལ་དང་དཔེར་ན། ཚོགས་དང་ཆོས་ར་ཟེར་དུས་ག་ལ་ཞོགས་ཁའི་སྔ་པོ་ཚོགས་འཚོགས་ཡ་དང་ཆོས་ར་ཡིན་པ་ཡིན་ན་ཞོགས་ཁའི་ཆུ་ཚོད་དགུ་པ་ནས་བཅུ་གཅིག་བར་དུ་དང་ཨ་ནི་དགོང་དག་ཆུ་ཚོད་དྲུག་པ་བདུན་པ་ནས་ཡང་ཅིག་འཚོགས་ཀི་རེད་ཨ་ནི་དགོང་དག་ཆུ་ཚོད་བཅུ་གཅིག་བར་དུ་དེ་ཚོའི་རིགས་ཡང་སུ་གང་འཁྱེར་ཆོག་པ་མ་ལག་ཐོག་ཁ་པར་ཉར་ཡ་ཡོད་མ་རེད་ད་ཡང་འཛིན་གྲྭ་ཡང་ཐོན་ཚར་ནས་དགེ་བཤེས་རྣམ་པ་ཚོ་དེ་འདྲས་ཐོན་ཚར་ནས་དེ་འདྲས

ཕྲན་གོ་ཆབ་འདི་གས་འདི་དངོས་གནས་བྱས་པ་ཡིན་ན་ག་རེ་ཟེར་དགོས་རེད་ད་དགེ་བཤེས་རྣམ་པ་ཚོ་ལ་ཡང་དམིགས་བསལ་དེ་འདྲས་ཅིག་ཞིབ་འཇུག་གནང་ཡ་ཡིན་པ་ཡིན་ནའི་རེད་ཡང་ད་ཅིག་གི་དེང་སང་མི་ཕྱག་དཔེ་ཁྲིད་གནང་ཡའི་དཔེ་ཁྲིད་དགེ་རྒན་ཧ་ལས་པའི་མང་པོ་ཡོད་རེད་ད་དེ་མ་ཡིན་པ་ནང་པའི་ཆོས་འདི་པ་དེ་སྒོ་གང་ས་ནས་ཞིབ་འཇུག་བྱེད་ཡ་དཔེ་དེབ་དེ་འདྲས་ཡོད་རེད་དགེ་བཤེས་རྣམ་པ་ཚོ་ཅིག་གི་དུས་ཚོད། སྟངས་འཛིན་ཡག་པོ་ཡོང་ཡ་ད་དུས་ཚོད་དངོས་གནས་རང་ཅིག་ཅིག་འཕྲོ་བརླག་མ་འགྲོ་ཡ་དོན་དག་ལ་ཡ་གདན་ས་གསུམ་གསུམ་ལ་དཔེར་ན་ད་གྲྭ་ཚང་བློ་གསལ་གླིང་སོར་ཅིག་ན་གྲྭ་ཚང་བློ་གསལ་གླིང་རང་གི་འདི་འདྲས་ཅིག་གི་འཆར་གཞི་ཅིག་སྒྲིག་གནང་བྱས། ཅིག་གི་དགེ་བཤེས་རང་དགེ་བཤེས་རྣམ་པ་ཚོ་ལྷ་རམས་ཐོན་མཁན་ཚང་མས་ཅིག་ཡ་ཅིག་ཕྱག་ལས་གནང་ས་ནུས་པ་མཉམ་སྤུངས་གནང་ས་འདི་འདྲས་བཟོ་གནང་ཐུགས་ཁུར་ཐུགས་མར་འདི་འདྲས་འདི་ཞུ་ཡ་དེ་མི་མང་པོའི་སེམས་ནང་ལ་ཡ་འདི་འདྲས་འདུག་པ་ལ། ད་ག་རེད་དཔེར་ན་དགེ་བཤེས་ཐོན་ནས་ད་ལོ་མང་པོ་ཞིག་འགྲོ་ཡོད་རེད་འབྲས་སྤུངས་བློ་གསལ་གླིང་འདྲ་པོ་བྱས་པ་ཡིན་ན་ད་གྲྭ་ཚང་གཞན་པ་ཚོ་ཡང་ད་གར་བ་བློ་གསལ་གླིང་ཡིན་པ་ཡིན་ན་དགེ་བཤེས་ལྷ་རམས་པ་ཐོན་ནས་རྒྱུད་གྲྭ་སྟོད་སྨད་གང་རུང་ལ་ཡང་ཞུགས་དགོས་རེད་མ་གཏོགས་འགྲིག་དགོས་བ་མ་རེད་རྒྱུད་གྲྭ་སྟོད་སྨད་གང་རུང་ལ་ཞུགས་ཚར་བའི་རྗེས་ལ་གདན་ས་ལ་ཚུར་ཕེབས་དགོས་བ་རེད་ཕེབས་ནས་ལོ་གསུམ་རིང་ང་ཡང་སྔགས་ཀྱི་རྒྱུགས་སྤྲོད་བྱས་བ་རེད་ལོ་དང་པོ་དེ་ལ་རྒྱུད་སྡེ་འོག་མ་གསུམ་བྱས་ལོ་གཉིས་པ་དེ་ལ་བསྐྱེད་རིམ་བྱས་ལོ་གསུམ་པ་དེ་ལ་རྫོགས་རིམ་བྱས་ནས་ལོ་གསུམ་སྔགས་རྒྱུགས་སྤྲོད་ལམ་ལ་ཞུགས་ནས་དེ་ནས

རྒྱུགས་སྤྲོད་དེ་སྔགས་རྒྱུགས་སྤྲོད་ལོ་གསུམ་བར་སྤྲད་ཚར་དུས་ཨ་ནི་དགེ་བཤེས་རྣམ་པ་ཚོ་ཁོ་རང་ཚོ་ལ་ད་འདོད་པ་བྱས་ནས་འདུག་ཟེར་བས་མ་གཏོགས་ཡང་ང་ཚོ་གི་སྒྲིག་གཞི་དང་ཁ་ལོ་བ་དག་དེ་འདྲའི་སྔགས་རྒྱུགས་དེ་ཡིན་གཅིག་མིན་གཅིག་ཕུལ་དགོས་པ་རེད་སྔགས་རྒྱུགས་ཚར་བའི་རྗེས་ལ་ཨ་ནི་སོ་སོར་ཕྱག་དཔེ་ཁྲིད་མཁན་ཕྱག་དཔེ་ཁྲིད་མཁན་རེད་ད་ག་ནང་བཞིན་འདུག་ཟེར་ཨ་ནི་ཁ་ཤས་བོད་ལ་ཕར་ཕེབས་ཐུབ་ན

ད་ལྟ་འདི་ནས་བརྩིས་པའི་ལོ་བཅོ་ལྔ་ཉི་ཤུ་སུམ་ཅུ་ནང་ལོགས་ལ་ཡང་གནས་སྟངས་ག་འདྲའི་ཅིག་ཟེར་གྱི་ཡོད་ན། ད་དེ་འདྲ་དེ་བོད་ནས་ཕེབས་མཁན་ཏེ་ཏེ་སེ་ཕེབས་ཀྱི་བ་རེད་བོད་དེ་སྟོང་པ་མ་རེད་བོད་ནས་ད་ལོ་འབྲས་སྤུངས་འདྲ་པོ་བྱས་པ་ཡིན་ན་ཡང་བོད་ཆེན་བཅུ་གྲངས་ཅིག་ཕེབས་ཚར་རེད་དེ་འདྲས་ཕེབས་ཀྱི་བ་རེད་ཨ་མདོ་ཕྱོགས་ནས་རེད་རྔ་པ་ནས་ཕེབས་ཀྱི་བ་རེད་ད་ནང་བཞིན་གྱི།

ད་ནི་ཧི་མ་ལ་ཡའི་རི་རྒྱུད་ལ་དྭགས་ཁུ་ནུ་འབྲུག་བོད་པ་མང་པོ་ཞོལ་གྱི་ཕིག་བར་དུ་ཕེབས་མཁན་གང་ག་ལ་ཤེས་ཡོན་གྱི་ང་ཚོའི་གདན་སའི་ཟེར་དུས་ག་ལ་ག་ཚོད་ང་ཚོའི་གཙུག་ལག་སློབ་གཉེར་ཁང་ནང་བཞིན་གྱི་ཤེས་ཡོན་ལྟེ་གནས་ཀྱི་ཆགས་སྡོད་རེད་མ་སྐད་ཕེབས་ནས་ཤེས་ཡོན་སྦྱངས་ནས་ཨ་ནི་ལོ་ལྔ་དྲུག་བཅུ་ག་ཚོད་དེར་འཐེན་པ་ཡིན་ན་ཡང་དེ་ང་ཚོའི་བཀག་སྡོམ་གང་ཡང་མེད་སོ་སོ་སོ་ཕེབས་ན་ལམ་ཁ་དེ་ག་རང་ལ་ལམ་ཁ་བཞག་དགོས་པ་རེད

ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་དོན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།